བཅུ་ཞེ་དགུ་རབ་གནས་ཆུ་མོ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་རེས་གཟའ་ཉི་མའི་གཏམ་གླེང་ཞེས་པའི་ལེ་ཚན་འདི་ད་ལྟ་འགོ་འཛུགས་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་ལེ་ཚན་འདི་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་འདིའི་ནང་གནད་དོན་འདྲ་མིན་ཐོག་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་འདིའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། ལྷན་རྒྱས་རྣམ་པ་ཚོ་སྐུ་ཁམས་བཟང། དེ་རིང་གི་གཏམ་གླེང་ཞེས་པའི་ལེ་ཚན་གཙོ་སྐྱོང་བྱེད་མཁན་ཚེ་བརྟན་རྡོ་རྗེ་ཡིན། དེ་རིང་གི་གཏམ་གླེང་ཞེས་པའི་ལེ་ཚན་འདིའི་ནང་ལོགས་ལ་ཡ་འདས་པའི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་འདིའི་ནང་ལོགས་ལ་ཡ་རྒྱ་ནག་ནང་ལ་ཡ་རྒྱུ་ཕྱུག་པོ་མང་པོ་ཞེ་པོ་ཅིག་རྒྱུན་ཆད་མེད་པར་ཨ་མི་རི་ཀ་སོགས་ནུབ་ཕྱོགས་རྒྱལ་ཁབ་ཁག་ནང་ལ་ཡ་བྲོས་བྱོལ་དུ་ཡོང་བཞིན་པའི་གནད་དོན་དེ་དང་རྒྱ་ནག་གི་དམག་དཔུང་ནང་ལོགས་ལ་ཡ་ལྐོག་ཟ་རུལ་སུངས་ཀྱི་གནད་དོན་བཅས་ཀྱི་ཐད་ལ་ཡ

ཨ་མི་རི་ཀ་དང་ཡོ་རོབ་དེ་ག་ནང་བཞིན་པའི་ཉི་ཧོང་གི་རྒྱལ་ཁབ་དེ་གས་ཀྱིས་རྒྱ་ནག་ཕྱུག་པོ་བཟོས་པ་རེད་པ་རྒྱ་ནག་ཕྱུག་པོ་ཆགས་པའི་རྗེས་ལ་ཡ་རྒྱུད་གཅིག་ལམ་གཅིག་ཟེར་ཡ་སོགས་པའི་ཨ་ནི་གཞི་རྒྱ་ཆེ་བའི་འཆར་གཞི་དང་དམིགས་ཡུལ་བཏིང་བྱས་ཁྱིམ་མཚེས་རྒྱལ་ཁབ་གཙོས་པའི་འཛམ་གླིང་ཡོངས་ལ་ཡ་རྒྱ་ནག་གིས་དབང་བསྒྱུར་བྱ་རྒྱུའི་རེ་ངན་བཅངས་ཙང་དེང་སང་ཡིན་ན་ནུབ་ཕྱོགས་རྒྱལ་ཁབ་ཁག་གི་ཨ་ནི་སྲིད་དོན་པ་ཁག་ཅིག་དང་ཚོང་པ་ཁག་ཅིག་གཉིད་སད་བྱས་ཀྲོང་ཀྲོང་ལངས་སོང་ང། བྱས་ཙང་དེ་རིང་ཨ་ནི་རྒྱ་ནག་ཕྱུག་པོ་ཆགས་སྟངས་སྐོར་ལ་ཡ

ཚབས་ཆེན་པོ་ཡོད་པའི་གནད་དོན་དེ་གའི་ཐོག་ལ་ཡ་རྣམ་པ་གཉིས་དང་གླེང་མོལ་དང་དབྱེ་ཞིབ་གནང་རོགས་གནང་ཞུ་གི་ཡིན། འདས་པའི་ད་ལོ་མང་པོ་གཅིག་ནང་ལོགས་ལ་ཡ་རྒྱ་ནག་ནས་རྒྱ་མི་ཕྱུག་པོ་མང་པོ་ཞེ་པོ་ཅིག་དམངས་གཙོའི་རྒྱལ་ཁབ་ཁག་ནང་ལོགས་ལ་ཡ་ནང་མི་དང་མཉམ་དུ་རྒྱུ་མང་པོ་ཞེ་པོ་ཅིག་འཁྱེར་བྱས་ནས་བྲོས་བྱོལ་ལ་ཡ་ཡོང་གི་ཡོད་རེད་ལ་དུས་རྒྱུན་ཡིན་ན་ཨ་མི་རི་ཀ་དང་རང་དབང་དམངས་གཙོའི་རྒྱལ་ཁབ་ཀྱི་ལམ་ལུགས་ལ་ཡ་སྐྱོན་བརྗོད་བྱེད་མཁན་སི་མ་ནན་ཟེར་ཡ་དེ་ཡིན་ནས་ལས་ཨ་མི་རི་ཀའི་ནང་ལོགས་ལ་ཡ་ཁང་པ་ཉོས་པའི་སྐོར་ལ་ཡ་སྤྱི་ཚོགས་དྲ་རྒྱ་ཁག་ནང་ལོགས་ལ་ཡ་མཐོང་ཡག་འདུག་ལ་ལྷག་པར་དུ་རྒྱ་ནག་ནང་ལོགས་ལ་ཡ་སྐད་གྲགས་ཡོད་པའི་རྒྱ་ནག་དམར་པོའི་གཞུང་ལ་ཡ་དགའ་ཞེན་ཆེན་པོ་ཡོད་པ་དང་རྒྱ་ནག་དམར་པོའི་གཞུང་ལ་ཡ་སྔ་ཕྱི་བར་གསུམ་དུ་བསྟོད་བསྔགས་བཏང་མཁན་གྱི་རྒྱ་ནག་གི་གློག་བརྙན་བཟོ་སྐྲུན་པ་ཏའོ་ཡན་ཕང་ཞའོ་ཀང་ཟེར་ཡ་འདི་བཟའ་ཚང་གཉིས་ཡིན་ནས་ཉེ་ཆར་སྤྱི་ཟླ་བཅུ་པའི་ནང་ལོགས་ལ་ཡ་ཨ་མི་རི་ཀའི་ནང་ལོགས་ལ་ཡ་བྲོས་བྱོལ་ཡོང་བའི་སྐོར་ལ་ཡ་གསར་འགྱུར་ནང་ལོགས་ལ་ཡ་མཐོང་ཡག་འདུག་ད་དུང་རྒྱ་ནག་ནང་ལོགས་ལ་ཡ་སྐད་གྲགས་ཡོད་པའི་གློག་བརྙན་བཟོ་མཁན་ཀྲི་མིང་ཏའོ་ཡན་ཟེར་གྱི་འདུག་ཀྲང་དབྱི་མོའུ་ཟེར་ཏེ

ཨ་ནེ་པད་ཏི་ག་སུ་རེ་དང། གཞུང་ནས་ཁོ་ལ་ཡང་ཆེ་བསྟོད་ཞེ་པོ་ཅིག་སྤྲད་གསོལ་རས་མང་པོ་སྤྲད་རྗེས་ད་གང་ལྟར་འདི་སྤྲང་ཡིན་མོད་ངས་འདི་སྐབས་འདི་དུས་ཙམ་ནས་ད་རྒྱ་ནག་ནང་གི་གློག་བརྙན་འཁྲབ་ཁྲིད་པའི་ནང་ལོགས་ནས་ལས་ད་སྐད་གྲགས་ཆེ་ཤོས་དང་ད་ཁོ་ཡར་གློག་བརྙན་བཟོ་ཡག་གི་མཐུན་རྐྱེན་དེ་མང་ཤོས་གཅིག་རག་དེ་འདྲ་གཅིག་རེད། ལོ་ལེགས། དེ་དང་ཁོ་ཡར་བར་སྐབས་གཅིག་ལ་ཡང་ག་རེ་རེད་ཟེར་བ་ཟེར་ན་ཁོང་ཚོ་དེ་གའི་ལ་ཡར་ད་ཧོབ་ཏེ་བལྟས་པ་ན་རྒྱ་ནག་གཞུང་ལ་དགའ་བོ་ཞེ་བོ་ཅིག་ཡོད་བསྡད་པའི་བཟོ་འདྲ་ཅིག་རེད་དེ་ལས་ཡིན་ན་དོན་དག་ངོ་མ་འདི་གང་ཡིན་ནམ་སོ་སོའི་ཁེ་ཕན་གང་འདུག་དུས་ཨ་ནི་སོ་སོའི་ཁེ་ཕན་འདིར་རྒྱབ་གཞིག་དང་འདིའི་སྒང་རྒྱ་ནག་གཞུང་འདི་བརྟན་པོ་མེད་ཅེས་ཁོ་ཚོའི་སེམས་ནང་ལ་གསལ་པོ་ཞེ་བོ་ཡོད་དུས་ཙམ་ནས་ཨ་ནི་བར་སྐབས་ད་ལོ་ཉིས་གསུམ་ནང་ལ་རྒྱ་ནག་ལ་ནད་ཡམས་རིགས་ཆགས་པའི་སྐབས་ལ་ཡང་ཨ་ནི་རྒྱ་ནག་གི་བཟོ་གྲྭ་མང་པོ་སྒོ་བརྒྱབ་ད་ག་ནང་བཞིན་ཨ་ནི་ཅིག་གིས་ཁང་པ་མང་པོ་ཞེ་བོ་ཅིག་ལ་ཡ་ད་བཙོང་མ་ཐུབ་བྱས་ཨ་ནི་ཁང་པ་དེ་གས་མང་ཆེ་ད་ལྟ་སྡུག་པོ་དྲག་ལ་འགྲོ་འདུག་པ

དང་བཏགས་ནས་སྤྱིར་བཏང་དམངས་ཁྲོད་འདི་ང་ཚོའི་འདུག་པ་ཡིན་ན་དམངས་ཁྲོད་ལབ་གི་ཡོད་ལ་རྒྱ་མི་ཡིན་ན་ག་སོ་རེད་འདི་ལབ་གི་ཡོད་ལ་མིན་ཅན་མིན་པན་གུང་ཁྲང་ཟེར་ཏེ་དམངས་ཁྲོད་ཀྱི་ད་ལྟ་བཟོ་གྲྭ་སྲིད་དོན་གཞུང་གི་ཚོགས་པ་མེད་པ་བྱས་འདི་འདྲས་སྟབས། ཕོན་ཆེན་པོ་ཞེ་བོ་གཅིག་གིས་འདི་གས་ལ་རྒྱ་ནག་གཞུང་ལ་ཡང་ཕན་ཞེ་བོ་ཐོགས་ཀྱི་ཡོད་རེད་དེ་འདི་གས་རྩ་ནས་ཨ་ནི་པད་ཤག་བཀོག་ནས་འདུག་པ་གེ་ཅིའུ་ཚའི་ལབ་གི་འདུག་མ

ཙུང་ལི། ཙུང་ལི། ཟེར་གྱི་ཡོད་རེད་ད་གང་ལྟར་ལི་ཁེ་ཆང་གིས། ད་ཁྱེད་རང་ཚོ་སོ་སོའི་ཐབས་ཤེས་བྱེད་དགོས་རེད་དེ་དཔལ་འབྱོར་དེ་ཡར་རྒྱས་བཏང་དེ་འདི་བྱས་ན་ཡོང་བ་རེད་མ་གཏོགས་ང་ཚོ་དབུས་ནས་པད་ཤག་སྟེར་མེད་ད་ས་གནས་ལ་ཡ་སོ་སོ་དེ་རང་མགོ་གང་ཐོན་བྱེད་དུས་དུས་ས་གནས་ལ་དངུལ་ཁྱོན་མེད་པ་བྱས་ཨབ་སོ་པགས་པས་མ་བཀྲུས་སྐུ་དུས་ཨ་ནི་འགྲོ་སོང་ཆེན་པོ་ཡིན་དུས་ཙམ་ནས་ཨ་ནི་འོ། གློག་བརྙན་འཁྲབ་མཁན་རེད་ད་འདྲ་གློག་བརྙན་བཟོ་སྐྲུན་བྱེད་མཁན་རེད་ད་ག་ནང་བཞིན་བཟོ་གྲྭའི་བདག་པོ་རེད་ད་ག་འདྲ་འདུག་པ་པད་ཤག་ཡོད་པ་གང་ཁོ་ཚོས་ད་ལྟ་ཨ་ནེ་ཨོ་ཅིའུ་ཚའི་བཀོག་པ་ནང་བཞིན་ཅིག་བཀོག་བྱས་འདི་འདྲའི་བཀོག་དུས་ཨ་ནེ་མི་དེ་གས་སྒང་ལ་འུ་ཐུག་ད་འདི་ནང་བསྡད་ཐུབ་ཡོད་མ་རེད་བསྡད་ཐུབ་ཀྱི་མེད་དུས་ཙམ་ནས་ད་གློག་བརྙན་འཁྲབ་མཁན་སྐད་གྲགས་ཆེན་པོ་རེ་གཉིས་ལས་པད་ཤག་དེར་ཡོད་པ་དེ་ཚོ་ལས་ཁ་ཤས་ཆད་པ་བྱུག་ལ་ཡིན་ར་ཁ་ཤས་ལ་ཡང་ཨ་ནེ།

གུང་ཁྲན་ཏང་ལ་ཞེ་བོ་ཅིག་གིས་དགའ་པོ་ཡོད་མེད་ལབ་ན་མ་རེད་དེ་གཏིང་ངོ་མ་བྱེད་དུས་ཙམ་ནས་བཙན་རྒྱལ་རིང་ལུགས་ཨ་རི་ལ་ཡར་ད་ཁོ་ཚོ་དགའ་བྱས་ཨ་ད་ཁོ་ཚོའི་འཚོ་བ་སྐྱེལ་ས་ཕི་གི་རེད་བསམ་བྱས་ཨ་ནི་འོ་ཕི་གི་ནང་འགྲོ་འདུག་པ་ད་ག་ན་བཞིན་ད་ད་ཉེ་ལམ་འདི་རེད་ག་སོ་རེད་དེའི་རྗེས་ལ་ད་ད་ཧྥང་ཞའོ་ཀང་ཟེར་ཁོས་ད་ད་ཅེན་གོ་ཏཱ་ཡེ་ཟེར་གློག་བརྙན་བཟོས་རེད་འོ། རྒྱ་ནག་གཞུང་ལ་ཡར་རྒྱས་ཞེ་བོ་ཕྱིན་པའི་ཕྱིན་རབས་ཅིག་ཞེ་བོ་བསྟན་ནས་བར་སྐབས་ཅིག་ད་ཁོར་སྐད་གྲགས་ཞེ་བོ་བྱུང་ཨ་ནི་ཁོ་དཔེ་རྒྱལ་གཅེས་པ་ཞེ་བོ་ཅིག་རེད་བསམ་བསམ་རེད་དེ་ལས་ད་མཐའ་མ་དེ་ལ་ཁོའི་བསམ་བློའི་ནང་ལ་ཡ་ཁོས་འདི་དུས་གུང་ཁྲན་ཏང་ལ་ཡ་ལྕགས་མགོ་གཞུག་རྒྱུ་རེད་འདུག་མི་དེ་ག་རེ་ཟེར་ན་གུང་ཁྲན་ཏང་ལ་གོ་ཡ་ག་རེ་འདུག་དཔལ་ལས་བཤད་གོ་ཕྱག་འཚལ་བྱས་ཁོ་རང་པད་ཤག་དེ་ཡ་ཐག་ཆོད་བསགས་ཚར་ད་ད་ཁུངས་ཁུངས་བསྐྱོན་ས་མ་རེད་འབབ་ས་སྡོད་ས་མ་རེད་བསམ་ད་ཨ་ནི་ཁོ་བསགས་ད་ཡ་ཨ་རིར་ཕྱིན་ཏེ་ཨ་རི་ནང་འགྲོ་དུས་ཙམ་ནས་ད་དུང་ཨ་རི་ནང་སླེབས་པ་དེ་མིས་ཧ་གོ་བ་ཅིག་ལ་ཡ་ནི་ཁོའི་ཁང་པ་གཅིག་ནང་པར་ཏི་བཏང་པའི་སྐབས་དེར་ཁོའི་སྐྱེས་དམན་དང་ཁོའི་ཁྱོ་ག་དེ་ཁང་པ་གཅིག་ནང་ལ་ཡར་མི་འགྲུལ་པ་མར་སྐྱེལ་གར་མར་སྐྱེལ་གར་ཡོང་བའི་དེ་འདྲའི་པར་དེ་བལྟ་དུས་ཙམ་ལ་མི་གང་ག་ཧང་སངས་ནས་ག་འདྲའི་བྱས་པ་རེད་ལབ་དུས་ཁོས་ཁ་སེང་དང་པོ་ལ་ཡ་དེ་ག་རེ་ལབ་ཀྱི་འདུག་ལབ་ན་ཁོ་འདིའི་ནང་ལ་ཨ་རིར་ད་ལྟ་གནས་སྐབས་ཀྱི་ཁོ་ད་ལོ་མང་པོ་ལས་ཀ་ཞེ་བོ་བྱས་ད་ངལ་གསོར་ཡོང་བ་ཡིན་དེ་བ་ཡོང་རྒྱུ་མ་ཕར་ལོག་པ་ཡིན་ལབ་ཀྱི་མི་འདུག་གཏན་འཇགས་བསྡད་ཀྱི་ཡིན་ལབ་མི་འདུག་དེ་ལས་ཡིན་ན་ཁོས་ཁང་པ་ཉོས་ཚར་འདུག་པ་ལོ་མང་པོའི་གོང་ནས་ནའོ། ཁང་པ་དེ་གས་ཐག་ཆོད་ཉོས་ཤག་ཕི་གི་ནང་ཕར་སྐྱེས་དམན་སྤུ་གུ་གང་ག་ཉག་ནས་བསྡད་ཡག་གཞིས་ཆགས་ཡག་བསམ་བློ་རང་བཏང་བཏང་ཡིན་ནའི་བྱུང་མ་ཡང་རྒྱ་ནག་འོ་ཙམ་བྱུང་བ་ན་ཁོ་པད་ཤག་བཟོ་དགོས་ཀྱི་ཡོད་རེད་པ་དུས་དེ་པན་ཆེན་སོ་སོ་དེ་རྒྱ་ནག་སོང་ཙང་ཡང་རྒྱ་ནག་ནང་ལ་ཡང་ཐུག་ཡོང་གི་ཡིན་མདོག་མདོག་དེ་རྡོག་རྡོག་སྙིང་པོ་འདི་ཕ་ད་ཨ་རི་བཀའ་དྲིན་ཅན་རེད། དེའི་ཚེ་མ་ད་ལྟ་དེའི་ནང་ནས་རྒྱ་ནག་གཞུང་ལ་ཡང་བསྟོད་བསྔགས་ཞེ་པོ་དང་ཞེ་པོ་ཅིག་ད་ལྟ་རྒྱ་མི་ཝུ་མའོ་སི་ལབ་གི་འདུག་ད་ང་ཚོ་ལོ། དྲ་རྒྱའི་ནང་ལ་ཡང་གུང་ཁྲན་ཏང་ཝུ་ཅིང་སི་ད་དེའི་ནང་ཀོ་ཙོབ་དག་དེ་རེད།

དགའ་ན་རང་དུ། བྱས་ཙང་འདི་གའི་རྡོག་རྡོག་སྙིང་པོ་ག་རེད་ཟེར་ན་ད་ཨ་རི་རྒྱ་ནག་ནང་ལ་ཡོད་པའི་དཔལ་འབྱོར་བ་ལ་དེ་གས་དང་ཨ་ནི་བཟོ་གྲྭའི་བདག་པོ་དེ་གས་དང་ད་ག་ན་གློག་བརྙན་འཁྲབ་མཁན་དང་ད་ག་གློག་བརྙན་བཟོ་མཁན་དང་འདི་གས་ཚང་མོ་ལོག་སེམས་ནང་ལས་རྒྱ་ནག་དེ་བརྟན་པོ་མེད་པ་རྒྱ་ནག་གུང་ཁྲན་ཏང་དེ་ཁྲམ་པ་ཡིན་པ་མ་དཔེ་ཡིན་པ་ཉི་མ་གཅིག་ཁོང་ཚོ་ལ་ཡང་ཡང་ཅུང་ཟད་འགོར་བ་ཡོང་གི་རེད་བསམ་བྱས་ཨ་ན་ཁོ་ཚོས་ཐབས་ཤེས་ཞེ་པོ་བྱས་བྱས་ད་ཨ་རིར་འགྲོ་མཁན་ཨ་རིར་ཆས། ཨ་རིར་མ་ཐང་ད་ནི་མང་ཆེ་ཁག་ཅིག་དེའི་འགྲོ་བསྡད་གི་འདུག་སིང་ཀ་པུར་ཡ། ལོང། ད་ག་ན་ཞིག་དེ་ནས་འཇར་པན་འགྲོ་བསྡད་གི་འདུག་བ། ལོང། ད་དེ་ནས་མཐའ་མ་ཁ་ཤས་འགྲོ་ས་མ་རག་དོན་དུ་ལྷོ་ཨ་ཕི་རི་ཀའི་ནང་ལས་དང་ལུང་པ་ཁ་ཤས་འདི་ད་ད་ད་ད་ད་སའུ་ཏི་ཨ་ལ་པོར་ལབ་གི་འདུག་བ་ད་ད་ད་ད། ལོང། འོ་དེ་ཚོའི་ནང་འདུག་པ་ལས་ད་ག་ད་ཕྱི་ལོག་ལ་འགྲོ་ས་མ་རག་མི་འདུག་འགྲུལ་ས་གང་ག་ཐབས་ཤེས་བྱས་བསྡད་གི་འདུག་བ་ད་དེའི་ག་སིང་ཀ་པུར་ལབ་དུས

ལགས་སོ་ཨ་ནི་དེའི་ཐོག་རེད་ཡ་ཨ་ནི། སྐུ་ཞབས་བྱམས་པ་སྨོན་ལམ་ལགས་དབྱེ་ཞིབ་ཅིག་གནང་རོགས་གནང་ཞུ་གི་ཡིན། ལགས་སོ། རྒྱ་ནག་གིས་འདས་པའི་ལོ་སུམ་ཅུ་ལྷག་གི་རིང་ནང་ལོགས་ལ་བསྒྱུར་བཅོས་སྒོ་དབྱེའི་སྲིད་ཇུས་དར་སྤེལ་བྱས་མཐར། ཏིང་ཞའོ་ཕིང་གིས་སྐབས་དེ་དུས་གར་ཤོར་བའི་སྔོན་ལ་མི་ཁག་ཅིག་ཕྱུག་པོ་ཆགས་དགོས་རེད་བྱེད་དགོས་རེད་ཟེར་ལབ་བྱས་དེ་འདྲས་བྱས་བྱས་མཐར་རྒྱ་ནག་གི་དཔལ་འབྱོར་ལ་སྐུལ་འདེད་ཆེན་པོ་བྱུང་བྱས་ཨ་ནི་ཕྱི་ཕྱོགས་སྒོ་དབྱེ་དང་དེ་འདྲས་བྱས་མཐར་ནུབ་ཕྱོགས་རྒྱལ་ཁབ་དང་དེ་འདྲས་ཀྱི་མ་རྩ་མཉམ་འཇོག་དང་ལག་རྩལ་དང་དེ་འདྲས།

ཨ་ནི་ཁྲིམས་ལུགས་ལམ་ལུགས་གཅིག་སྒང་འགྲོ་གི་མེད་དུས་ཨ་འདིའི་སྐར་ཚོམ་ན། གཅིག་ལམ་ལུགས་ཁོ་རའི་ཐོག་ནས་ཨ་ནི་གཅིག་གར་སྲིད་ཇུས་ནས་ཡང་སེ་འགྱུར་བ་འགྲོ་བ་དང་དེ་འདྲའི་གནས་བབ་ཅིག་འོག་ལ་ཨ་ནི། ཐ་ན་ད་མི་སེར་དཀྱུས་མ་ཕར་བཞག་ནས་རྒྱ་ནག་ཁོ་རང་ཚོ་ད་ལྟ་ཁྱེད་རང་གོང་གསུངས་པ་ནང་བཞིན། ད་ལྟ་ད་རྒྱ་ནག་ནང་ལ་གློ་བུར་དུ་ཉེ་ལོ་ད་ལོ་ཁ་ཤས་ནང་ལ་ཡང་གློ་བུར་དུ་ཡང་བར་པའི་ཕྱུག་བདག་དེ་ཚོ་ཡིན་ནའི་རེད་ད་དེ་ཚོ་ཡིན་ནའི་ད་རྒྱ་ནག་ནང་ལོགས་ལ། གཅིག། རྒྱ་ནག་མི་དམངས་རྣམས་ནས་བྱས་ན་ཁོང་ཚོ་དཔལ་དཔལ་འབྱོར་ཡིན་ནའི་རེད། ཨ་ནི་བསམ་བློའི་ཆུ་ཚད་ཡིན་རེད་གནས་སྐབས་ཐོག་ནས་ཁོང་ཚོ་ཐོག་ཆ་དེ་ར་ད་ག་ནང་བཞིན་གཞུང་གི་ལས་བྱེད་དཔོན་རིགས་དེ་ནས་ཡིན་ནའི་རེད་དེ་ཚང་མ་ལ་ཨོ་ཀེ། ད་གལ་ཆེ་ཤོས་ཅིག་ག་རེ་ཟེར་ན་རྒྱ་ནག་མི་དམངས་ཙམ་མ་ཡིན་པ་ཨ་ནི། རྒྱ་ནག་ནང་ལོག་གི་ད་འདི་དེ་བྱས་ན་ཕྱུག་བདག་དེ་ཚོ་ཙམ་མ་ཡིན་པ་ཨ་འགོ་ཁྲིད་ཁོ་རང་ཚོ་ད་རྒྱ་ནག་གི་ཆེས་མཐོའི་དཔོན་རིགས་དེ་ཚོ་ཡིན་ནའི་ཁོ་རང་ཚོ་ཡིན་ནའི་ཁོ་རང་ཚོའི་ད་འདི་རྒྱ་ནག་གི་འབྱུང་འགྱུར་དང་མ་འོངས་པ་དང་རྒྱ་ནག་གི་ལམ་ལུགས་དེ་ལ་ནི་ཡིད་ཆེས་དང་རེ་བ་བྱེད་ཀྱི་མེད་པ་ད་ག་ཚོད་ཁོང་ཚོས་ནས་བློ་འཚབ་ཡོད་པ་དཔེར་བྱས་ན། ད་ལྟ་ང་ཚོས་ཚོང་པ་དེ་ཚོ་ལས་བློ་འཚབ་ཆེ་བ་ཅིག་ཁོ་རང་ཚོས་ག་རེ་བྱེད་དགོས་སུ་རྒྱ་ནག་ནང་ལོག་གི་ཨ་ནི། བི་ཇི་འགོ་ཁྲིད་མཐོ་པོ་ཞེ་པོ་དེ་ཚོ་ཡིན་ནའི་མང་ཆེ་གི་ཨ་ནི་གཅིག་སྤུ་གུ་བུ་ཕྲུག་དེ་ཚོ་དང་འདྲ་མི་འདུག་བ་ཕྱི་རྒྱལ་ལ་བཏང་ཡག་རེད་ད་ག་ནང་བཞིན། ཨ་ནི་ཁོང་ཚོའི་དེ་གཅིག་དཔལ་འབྱོར་དང་དེ་ཚང་མ་ཨ་ནི་ཕྱི་རྒྱལ་གྱི་དངུལ་ཁང་ནང་ལ་བཅོལ་ཡག་ཐུབ་ད་ག་གནད་དོན་ཁོ་ནས་རྒྱ་ནག་ཁོ་རང་ཚོ་འགོ་ཁྲིད་དབང་མཐོ་རིམ་འགོ་ཁྲིད་ཐོག་ནས་རྒྱ་ནག་ཁོ་རང་ཚོ་གུང་ཁྲན་ཏང་གི་ལམ་ལུགས་དེ་ལ་ཡིད་ཆེས་དང་གཅིག་མ་འོངས་པ་དེ་བརྟན་པོ་ཅིག་ཡོང་གི་མེད་པ་དེ་ཁོང་ཚོས་གསལ་པོ་ཧ་གོ་གི་ཡོད་རེད་ཁོ་རང་ཚོ་ངོས་ནས་ཡིད་ཆེས་ཡོད་མ་རེད་ད་མ་འོངས་པ་དེ་གནས་སྐབས་གནས་སྐབས་ཅིག་མ་གཏོགས་འགོ་ཁྲིད་ཁོ་རང་ཚོ་དཔལ་འབྱོར་མང་གཙོ་རེད་ཟེར་དེ་བས་ཀྱང་བཤད་ཁག་པོ་རེད་བ་ད་ད་ག་ནང་བཞིན། གློག་བརྙན་འཁྲབ་སྟོན་བྱེད་མཁན་ཡིན་ནའི་རེད་ད་ཚོང་པ་ཡིན་ནའི་རེད་ད་དུ་བ་འཁྲབ་སྟོན་བྱེད་དེ་དེ་ཚོ་མང་པོ་ཅིག་གི་དཔལ་འབྱོར་ཁེ་ཕོགས་ཐོན་ནས་ག་ལ་གང་བརྩམས་ཀྱི་ཡོང་རྒྱུ་ཡོད་ད་དེ་ཚོ་ལ་གནས་སྐབས་ཐོག་ནས་དཔལ་འབྱོར་ཁེ་ཕོགས་ཅིག་བྱུང་ཡོད་རེད་དེ་ལས་ད་ད་ལྟའི་སྤྱི་ཚོགས་ཀྱི་གནས་བབ་ཐོག་ནས་ཁོང་ཚོའི་དཔལ་འབྱོར་སྒེར་གྱི་དཔལ་འབྱོར་ཡིན་ནའི་དེ་ཚོ་ཚང་མ་ལོག་ཁྲིམས་བརྒྱུད་ནས་ཐོབ་སྲུང་སྐྱོབ་བྱེད་ཡག་གི་ཁྲིམས་ཡིན་ནའི་རེད་ཁོང་ཚོ་ལ་བརྟན་པོ་ཅིག་རྩ་བ་ཉིད་ནས་མེད་ཅེས་ལྷག་པར་དུ་གོ་སྒྲིག་བྱེད་པོ་བརྒྱབ་པ་དང་ལམ་ལུགས་ཐོག་ནས་ཅིག་གང་སར་དབང་སྒྱུར་བར་འགྲོ་བསྡད་དུས་ཨ་ནི། གནས་སྐབས་གནས་སྐབས་ལ་དམ་བསྒྲགས་བྱེད་ཡ་དང་དེ་འདྲའི་གནས་བབ་མང་པོ་ཅིག་མཐོང་ཡོང་དུས་ཁོ་ཚོའི་ཡིན་ནའི་ཁོ་རང་ཚོའི་མ་འོངས་པ་དེ་ལ་ནི་ཞེད་སྣང་སྐྱེ་ཡ་དང་ཅིག་ཨ་ནི་དངངས་སྐྲག་ལངས་ཡ་ལྷག་པར་དུ། ཁོ་རང་ཚོའི་ད། ཅིག་རྒྱུ་ནོར་ཡིན་ནའི་དེ་ཚོ་ཚང་མ་ལོག་ལ་ཅིག་ཨ་ནི་གཞུང་བཞེས་འགྲོ་ཡ་རེད་ཆད་པ་ཕོག་ཡ་རེད་དཔེ་བཞིན་འདིའི་སྔོན་ལ་ད། ལོ་གཅིག་གཉིས་གཉིས་ནང་ལོག་ལ་ལོ་ཧ་ལམ་ལོ་གཅིག་གཉིས་གསུམ་ནང་ལོག་ལ་ཨ་ནི་རྒྱ་ནག་ནང་ལོག་ལ་ཨ་ནི་དཔེ་བཞིན་ལྟད་མོ་འཁྲབ་མཁན་དང་དེ་འདྲའི་ཐོག་ལ་ཨ་ནི་ཤུགས་ཆེན་པོ་ཞིག་ཅིག་ཨ་ནི།

ད་ཉེ་ཆར་ད་ཐེངས་ཞི་ཅིན་ཕིང་གིས་ད་ཐུན་མོང་ཐོག་ནས་ཕྱུག་པོ་བྱ་བར་ཟེར་ཏེ་ལམ་ལུགས་འདི་འོག་ལ་ད་ལྟ་ཡིན་ན་རྒྱ་ནག་ནང་ལོགས་ལ་ད་ཕྱུག་བདག་ཡིན་ནའི་རེད་ཚོང་པ་ད་སྒེར་གྱི་ཚོང་པ་ཆེན་པོ་དེ་ཚོ་ད་མི་སྒེར་གྱི་ཚོང་པའི་ཐོག་ལ་ནས་ད་ག་ཚོད་རེད་མདུན་ལམ་ཐོག་ལ་དཀའ་ངལ་ཆེན་པོ་ཆེན་པོ་ཆགས་ཀྱང་རོགས་ཁོ་ཚོས་ཐུན་མོང་ཐོག་ནས་བྱེད་བར་བསམ་དཔེ་བཞིན་ན་ད་ཟླ་བ་ཁ་ཤས་སྔོན་ལ་སྔོན་མ་གི་ནང་བཞིན་མི་དམངས་ཀྱི་ཟ་ཁང་གཅིག་རེད་ཟ་ཁང་དེ་ཚོ་ཡར་བཙུགས་ཡག་དང་ལྷག་པར་དུ་སྔོན་མ་ཡིན་ན་མཉམ་འབྲེལ་མཉམ་ལས་ཟེར་ཡག་དང་ལྷག་པར་དུ་ཨ་ནི་ག་རེད། དེ་ཀུང་ཤོ་ཤོ་ཟེར་དོ་ང་ཚོ་ནི་སྔོན་མ་ཡིན་ན་དེ་ག་རེད། གྲོང་ཚོ་དང་དེ་འདྲའི་ལ་གཞུང་གི་ཚོང་ཁང་འོ་དེ་ཚོ་ཚང་མ་ཡར་རྒྱ་སྐྱེད་དང་དེ་འདྲའི་གི་གནས་ཚུལ་ད་ལྟ་ཐོན་བསྡད་རོགས་ཐུན་མོང་ཐོག་ནས་འདི་བྱེད་ཀྱི་ཡིན་ལེ་དེ་བ་འདི་ལ་བསྡད་དུས་རང་བཞིན་གི་མི་སྒེར་གྱི་ཚོང་རྒྱག་མཁན་དང་དེ་ཚོ་ཚང་མ་ལོག་གི་མདུན་ལམ་ཐོག་ལ་ཨ་ནི་དཔེ་མི་སྲིད་དཀའ་ངལ་ཆགས་དང་ལྷག་པར་དུ་དེ་ལ

ཉིན་ནས་འདུག་སོད། ང་ཚོས་ལོ་གཅིག་གཉིས་ནང་ཁྲག་དགོ་དགོ་ར་མཐོ་རིམ་དཔོན་རིགས་མཐོ་ཤོས་ཆེ་དྲིལ་བུ་རི་དེ་ཚོ་ཚང་མ་ལ་བུ་ཕྲུག་དེ་ཚོ་ཕྱི་རྒྱལ་ཡུལ་གྱར་དང་ལྷག་པར་དུ་ཁོ་ཚོས་དངུལ་དང་དེ་ཚོ་ཚང་མ་འཛམ་ཕྱི་རྒྱལ་དངུལ་ཁང་འདི་ལ་བཅོལ་བཞག་ཚུལ་བརྟན་པོ་རྒྱ་ནག་ནང་ལོག་བརྟན་པོ་མེད་པའི་གནས་ཚུལ་འདི་ཁོ་རང་ཚོ་རང་གི་གིས་ཅི་ཁ་དགོ་དགོ་ར་ཡིད་ཆེས་དང་ཁོ་རང་ཚོ་ཁོ་རང་ཚོས་འདི་ད་ནི་གནས་སྐབས་ཅིག་འདུག་དྲག་མདོག་ཁ་པོ་བྱས་པ་དེ་རེད་ལས། མ་འོངས་པར་རྒྱ་ནག་འདི་བརྟན་པོ་མེད་པ་ཅིག་ཁོ་ཚོ་རང་གི། ཤེས་ཀྱི་ཡོད་རེད་དེ་གནས་བབ་དེ་རེད་གསུངས་ཀྱི་འདུག། མ་གཞི་བྱས་ན་ཏེང་ཞའོ་ཕིང་གི་ད་ག་ཟོག་རེད་སྔོན་ལ་ཡ་ཡི་པུའུ་ཧྥན་ཧྥུའུ་ཆི་ལའེ་སྔོན་ལ་ཡ་མི་ཁ་ཅིག་ཕྱུག་པོ་ཆགས་ཨ་ནི་དེའི་རྗེས་ལ་ཡ་ཨ་ནི་རིམ་བཞིན་ཨ་ནི་རྒྱ་ནག་སྒོ་དབྱེ་བཅོས་བསྒྱུར་བྱས་བྱས་ཨ་ནི་ཕྱུག་པོ་བཟོ་ཡག་གི་དམིགས་ཡུལ་ཡིན་པས་ཁུར་བ་ཡིན་ནའི་ལས་དེའི་རྗེས་ལ་ཡ་རྒྱ་ནག

གང་ལྟར་ཏེ། ཆབ་སྲིད་ཐོག་ནས་རྒྱ་ནག་དམར་པོའི་གཞུང་ལ་ཡ་ཕོག་ཐུག་བཏང་ཡག་གི་ལས་ཀ་མ་བྱས་པ་དང་སྐད་ཆ་མ་བཤད་པ་ཡིན་ན་ཨ་ནེ་སྦད་དེ་ཚང་མ་ལོག་ཨ་ནེ་གནད་འགག་མེད་པ་ཟེར་ཡག་ཅིག་དང། ཨ་ནེ་རང་དབང་དམངས་གཙོའི་རྒྱལ་ཁབ་ནང་ནས་དམངས་གཙོ་དམངས་གཙོ་དམངས་གཙོ་ཅེས་ཅེས་བཤད་པའི་སྐབས་ལ་ཡ་མིན་ཀྲུའུ་པུའུ་ནེང་ཏང་ཧྥན་ཁྲི་ཟེར་ཅེས་ཅེས་དམངས་གཙོ་དེ་བཟའ་ཡག་ལ་ཕན་ཐོགས་ཀྱི་མ་རེད་ཟེར་ཡ་འདྲ་ཟུར་ཟ་བྱས་པའི་གནས་ཚུལ་འདི་འདྲ་བྱུང་ཡོད་རེད་ཨ་ནེ་རྒྱ་ནག་དམར་པོའི་གཞུང་དེ་ཁྲིམས་ཀྱིས་སྐྱོང་པའི་རྒྱལ་ཁབ་ཅིག་མིན་པ་སོང་ཙང་ཨ་ནེ། རྒྱུ་ཕྱུག་པོ་ཚོ་ཡིན་ན་ལས་ཨ་ནི་སོ་སོ་རང་ཉིད་ཀྱི་ཨ་ནི་རྒྱུ་དངོས་དེ་སོ་སོས་དཀའ་ལས་བརྒྱབ་བྱས་བཟོས་ཡོད་པའི་དབང་དུ་བཏང་པ་ཡིན་ན་ལས་ཨ་ནི་སོ་སོ་རང་ཉིད་ལ་ཡང་འགན་ལེན་བྱས་མེད་པ་སོང་ཙང་ད་ལྟའི་ཆ་ལ་ཡང་ཨ་ནི་མུ་མཐུད་བྱས་ཨ་ནི་རྒྱ་ནག་ནང་གི་ཕྱུག་པོ་ཐ་ན་ཡིན་པས་རྒྱ་ནག་དམར་པོའི་གཞུང་ལ་བསྟོད་བསྔགས་བཏང་མཁན་དང་རྒྱ་ནག་དམར་པོའི་སྲིད་གཞུང་ལ་ཡང་དགའ་བོ་ཡོད་མཁན་དེ་ཚོ་ཡིན་ན་ལས་ལྟ་བས་དེ་ཐ་ན་ཡིན་པས་སོ་སོའི་སྲོག་དེ་སྲུང་སྐྱབས་མ་ཐུབ་པའི་གནས་ཅིག་ལ་ཡང་གྱར་བྱས་ཨ་ནི་ཨ་མི་རི་ཀ་སོགས་པ་དེ་འདྲས་ལ་ཡང། ཆོས་ཐོག་དྲུག་དང་དཔེར་ན་ཆ་བཞག་པ་ཡིན་ན་ད་ཁྱེད་རང་མཁྱེན་གནང་གི་རེད་པ་སི་མ་ནན་སུ་སྟོན་པ་མའོ་ཙེ་ཏུང་གི་ལྟ་བ་ལ་ཡང་མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་མཁན་ཨ་ནི་དམར་པོའི་ལམ་ལུགས་ལ་ཡང་བསྟོད་བསྔགས་བཏང་བྱས་ཨ་མི་རི་ཀ་གཙོས་པའི་རང་དབང་དམངས་གཙོའི་རྒྱལ་ཁབ་ལ་ཡང་མཐའ་གཅིག་ཏུ་ངོ་རྒོལ་བྱེད་མཁན་གྱི་མི་ཅིག་རེད་པ་བྱས་ཙང་ཁོ་རང་ཆ་བཞག་པ་ཡིན་ན་ལས་ལྐོག་ལ་ཡང་ཨ་མི་རི་ཀའི་ནང་ལོགས་ལ་ཡང་ཁང་པ་ཉོས་པའི་གནས་ཚུལ་དེ་ཉེ་ཆར་ཨ་ནི་སྤྱི་ཚོགས་དྲ་རྒྱའི་ཐོག་ལ་ཡང་སྟོན་བྱས་བཞུགས་བཞུགས་བལྟས་ཡ་གོང་ལྟག་སེར་ཅན་ལ་བཀོག་ཁྱེར་སོང་རྒྱ་ནག་ནང་ལོགས་ཡ་ཨ་ནི་དམར་པོའི་སྲིད་གཞུང་ལ་བསྟོད་བསྔགས་བཏང་མཁན་སི་མ་ནན་དང་ད་ག་ནང་བཞིན་པའི་ཉེ་ཆར་ཡིན་ན་རྒྱ་ནག་ནང་ལ་ཡ་སྐད་གྲགས་ཡོད་པའི་ཀྲང་ཡི་མོ་དང་ཨ་ནི་ཕང་ཞའོ་ཀང་ཨ་ནི་གློག་བརྙན་བཟོ་མཁན་སྐད་གྲགས་ཅན་དེ་ཉིད་གཉིས་ཡིན་ན་ཨ་མི་རི་ཀའི་ནང་ལོགས་ཡ་ད་ཡོང་དགོས་བྱེད་དུས་ཙམ་པ་རྒྱ་ནག་གི་གནས་སྟངས་དེ་ད་ག་འདྲ་ཅིག་ཆགས་ཡོད་རེད་དཔེར་ན་ཆ་བཞག་པ་ན་རྒྱ་ནག་གཞུང་ལ་ཡང་བསྟོད་བསྔགས་དང་རྒྱ་ནག་དམར་པོའི་གཞུང་ལ་ཡང་དགའ་ཞེན་བྱེད་མཁན་མི་དེ་ཚོའི་ཨར་བསྟན་མ་ཐུབ་དགོས་དུས་རྒྱ་ནག་གཞུང་དང་ལྟ་བ་གཅིག་པ་མིན་པ་དང་ལྷག་པར་དུ་ཨ་ནི་བོད་མི་དམངས་ཚོ་ད་ག་ཚོད་ཅིག་དཀའ་ངལ་གྱི་གནས་ལ་ཡང་གྱར་བསྡད་ཡོད་རེད་དགོངས་གནང་གི་འདུག། ཨ་རེད་ད་འདི་ཁྱེད་རང་གསུངས་ད་ག་རང་རེད་ད་འདས་པའི་ལོ་སུམ་ཅུ་ལྷག་ཙམ་ཅིག་ནང་ལ་རྒྱ་ནག་གཞུང་གིས་ཨེ་ག་ཟེ་རེད་ད་སྟོང་དང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ནས་འགོ་བཙུགས་བྱས་བསྒྱུར་བཅོས་སྒོ་དབྱེའི་སྲིད་བྱུས་བྱས་རྗེས་ད། དཔལ་འབྱོར་དེ་ཁྲོམ་རའི་དཔལ་འབྱོར་ངོ་བོ་ཐོག་ལ་ཕྱོགས་བསྒྱུར་བྱས། གང་ལ་གང་འཚམ་ཅིག་བསྒྱུར། དཔལ་འབྱོར་ཐོག་ལ་བསྒྱུར་བཅོས་མང་པོ་བྱས་པ། ད་ཡིན་ན་མདོར་བསྡུས་ན། རྒྱ་ནག་ཁོ་རང་ཚོའི་འགོ་ཁྲིད་ཆེད་ལས་ཐོག་ཏུ་བཤད་པ་ནང་བཞིན་བྱས་རྗེས། ག་ཚོད་ཆབ་སྲིད་ཐོག་ལ་བསྒྱུར་བཅོས་མ་བྱས་དུས་དཔལ་འབྱོར་བསྒྱུར་བཅོས་ག་ཚོད་བྱས་པ་ནི་སྐོར་བརྟན་པོ་མེད་པ་དང་དེ་ག་འདྲའི་ཡིན་ན་རང་བཞིན་གྱིས་ད་ག་རེ་ཟེར་ན། དཔལ་འབྱོར་བསྒྱུར་བཅོས་དེའི་ཕམ་ཉེས་འགྲོ་ཡག་བྱས་དེ་ཚང་མ་བཤད་འདུག་ག། ད་ལྟ་དེ་ཡིན་དུས་རྒྱ་ནག་ནང་ལོགས་ལ་ཨ་ནི། སྒྱུར་བཅོས་སྒོ་དབྱེ་ཟེར། ལབ་བྱས་ལོ་སྟོབས་ན་འདི་གས་ཕྱིན་པ་དེ་ལས་ཆབ་སྲིད་ཐོག་ལ་སྒྱུར་བཅོས་སྒོ་དབྱེ་རྩ་བ་ཉིད་ནས་མེད་པ་ཆགས་སྟབས་ད་ལོའི་ལོ་ལ་ཆ་བཞག་པ་ཡིན་ན། དཔལ་འབྱོར་ཐོག་ལ་སྒྱུར་བཅོས་སྒོ་དབྱེ་དང་པོ་དང་གང་ལ་གང་འཚམ་ཅིག་འགྲོ་བ་དེ་ལས་ཆབ་སྲིད་ཐོག་ལ་སྒྱུར་བཅོས་རྩ་བ་ནས་མེད་པ་དུ་མདོ་དག་མར་དུ་འགྲོ་ཡག་གནས་སྟངས་ཆགས་པ་དང་ལྷག་པར་དུ། ད་ཁོང་ཚོས་ད་ལྟ་མི། རྒྱ་ནག་ནང་ལོགས་ཤེས་ལྡན་མི་སྣ་དེ་ཚོས་ཡང་ཧ་གོ་ཡག་ཅིག་ག་རེ་གོ་སོང་ད། ཆབ་སྲིད་ཐོག་ལ་གཅིག་གོམ་པ་མདུན་ལ་སྤོ་ཡག་ཕར་བཞག་ཅིག་ད་ལོའི་ལོ་ཆ་མཚོན་པ་ན་ད་ཞི་ཅིན་ཕིང། གཅིག་དཔེ་བྱས་ན། འགོ་ཁྲིད་བསྟུད་མར་ཐེངས་མ་གཉིས་བྱས་ནས་ད་ཐེངས་མ་གསུམ་པ་བྱས་ཆགས་པ། ད་ནི་རྒྱ་ནག་གི་རྩ་ཁྲིམས་ལ་བསྒྱུར་བཅོས་བཏང་བྱས་དཔེ་བཞག་ན། ད་ལྟ་སྤྱི་ལོ་སྟོང་དང་དགུ་བརྒྱ་དོན་བརྒྱད་ལོ་ལ་རྒྱ་ནག་གི་བསྒྱུར་བཅོས་སྒོ་དབྱེ་ཐོག་མ་འགོ་བཙུགས་རྗེས་ཆབ་སྲིད་བསྒྱུར་བཅོས་དང་དཔལ་འབྱོར་བསྒྱུར་བཅོས་གཉིས་ཆ་ལ་ལབ་བསྡད་པའི་སྐབས་ལ། ད་རྒྱ་ནག་གིས་ལོ་སུམ་ཅུའི་ནང་ལ་བསྒྱུར་བཅོས་སྒོ་དབྱེའི་འབྲས་བུའི་ནང་ལོགས་ལ་ད་ཅིག་ཆབ་སྲིད་ཐོག་བསྒྱུར་བཅོས་ཀྱི་ད་མི་བསྟན་ཡ་ཡོད་རྒྱུ་འདི་ག་རེ་ཟེར་ན། རྒྱ་ནག་འགོ་ཁྲིད་འདི་ཨ་ནི་ལོ། སྔར་ལོ་བཅུ་ལས་ཐེངས་མ་གཉིས་ལས་བསྟུད་མར་བྱས་མི་ཆོག་ཟེར་དེ་སྟེ་རྒྱ་ནག་གི་བསྒྱུར་བཅོས་ཡག་ཤོས་ཅིག་ཆགས་རོགས་རྒྱ་ནག་གི་ད་ཆབ་སྲིད་ཐོག་བསྒྱུར་བཅོས་གནད་འགག་ཅིག་མིན་དེ་ཡང་ཡོན་ཆོག་ཅིག་ཆབ་སྲིད་ཐོག་བསྒྱུར་བཅོས་བཤད་པ་ཡིན་ན་ད་ཏེང་ཞའོ་ཕིང་ཁོང་ཚོའི་རྗེས་ནས་ཅིག་འགོ་ཁྲིད་དེ་ཐེངས་མ་གཉིས་ལས་བྱེད་ཀྱི་མིན་ཟེར་དེ་རྩ་ཁྲིམས་ནང་འཁོད་ཐུབ་རོགས་ད་ཡིན་ན་ད་ལྟ་ཞི་ཅིན་ཕིང་གི་དུས་ཚོད་ལ་སླར་ཡང་ཕར་མའོ་ནང་བཞིན་ཕར་བསྐྱར་ལོག་བརྒྱབ་བྱས་ད་འགོ་ཁྲིད་དེ་དཔེ་ཆ་བཞག་ན་ཐེངས་མ་གཉིས་དེ་ད་བསྟུད་མར་ཐེངས་མ་གསུམ་ད་བཞི་དེ་འདྲའི་བྱེད་ཡག་དེ་རྩ་ཁྲིམས་ཁོ་རང་བསྐྱར་བཅོས་བྱས་པ་དེ་ཡིན་དུས་རྒྱ་ནག་འདི་ད་འདྲ་ཡང་རྒྱ་ཕ

གསར་བཙུགས་བྱེད་ཀྱི་ཡིན། དེ་ཡིན་ནའི་མི་སྒེར་གྱི་ཚོང་ཁང་དེ་ཚོ་ལ། ཨ་ནི་ཤུགས་རྐྱེན་གལ་ཤུགས་རྐྱེན་གལ་ཆེ་གི་མ་རེད་ཟེར་ལབ་ཡག་འདི་ཡིན་ཅི་མིན་ཅི་ལབ་དགོས་པ་དེ་རང་བཞིན་གྱིས། ཨ་ནི་དེ་ཀུན་ཤོར་སོ་ད་ད་འདི་དེ་མི་བཤད་ཡ་དེ་ཚོ་སྔན་མ་གི་དེ་ག་བྱས་ཡོང་དུས་མི་སྒེར་གྱི་ཚོང་ཁང་དེ་རང་བཞིན་གྱིས་སྲིད་ཇུས་ཐོག་ནས་དཀའ་ངལ་ཆེ་གི་ཡོད་རེད་བ་ད་ང་ཚོ་གོང་ལ་ཞུས་པ་ནང་བཞིན་རྒྱ་ནག་ནང་ལ་ཁོང་ཚོས་བློ་བདེ་པོ་བྱས་ཚོང་རྒྱབ་དཔལ་འབྱོར་བསགས་བྱས་དེ་ལ་བློ་བདེ་པོ་བྱས་བསྡད་མ་ཐུབ་པ་དེ་ག་སོང་ཁོང་ཚོ་ལ་ཁྲིམས་མཐུན་ཐོག་ནས་ཁྲིམས་བརྒྱབ་ངེས་དེ་དང་ལྷག་པར་དུ་སོ་སོའི་དཔལ་འབྱོར་ཁེ་ཕན་དེ་ག་ལ་ཁྲིམས་ཀྱིས་སྲུང་སྐྱོབ་ཐུབ་བྱེད་ཐུབ་ཀྱི་ཡོད་མ་རེད་བ། ཁྲིམས་ཀྱིས་སྲུང་སྐྱོབ་བྱེད་ཐུབ་ཀྱི་མེད་དུས་རང་བཞིན་གྱིས་ད་ཕྱི་རྒྱལ་ལ་ཕར་ཉེན་བྱོལ་འགྲོ་ཡ་རེད་དེ་ཆགས་བསྡད་གོ་རེད་ད་ག་ད་ལྟ་བར་དུ་ཚོང་བརྒྱབ་སྟེ་སྲིད་ཇུས་གཅིག་རང་ལ་བརྟེན་བསྡད་པ་སྲིད་ཇུས་གཅིག་ཡང་སེ་ཡང་སེ་འགྱུར་བ་འགྲོ་གོ་རེད་བ་སྔན་ལ་མི་ག་ཚོད་ཕྱུག་པོ་ཆགས་པ་རེད་ཚོང་རྒྱབ་ཕྱོགས་རུ་སྲིད་ཇུས་ཆགས་ཏེ་ད་སྲིད་ཇུས་འདི་ཡང་འགྱུར་བ་ཅིག་འགྲོ་བསྡད་དུས་རང་བཞིན་ཁོང་ཚོའི་དཔལ་འབྱོར་གནས་སྤོ་ཆགས་བསྡད་གོ་རེད་དེ་ཡིན་དུས་རྡོག་རྡོག་བཤད་དུས་རྒྱ་ནག་གི་ཆབ་སྲིད་ཐོག་ལ་དུ་དོ་གུ་དོག་འགྲོ་བ་དང། ཨ་ནི་ཅིག་དམ་དྲག་ཆེར་འགྲོ་བ་དང་སྔན་མ་གི་མའོ་ནང་བཞིན་བྱེད་སྟངས་འདི་ཕར་ད་ནི་ཞི་ཅིན་ཕིང་གིས་དཔེ་བླངས་ཏེ་འདི་བྱས་བསྡད་དུས་རང་བཞིན་གྱིས་ད་མི་སྔན་ལ་མི་ཁག་ཅིག་ད་འདས་པའི་ལོ་སུམ་ཅུ་ཚུན་ཆུད་ནང་ལོགས་ལ་ཅིག་དཔལ་འབྱོར་ཡག་པོ་ཆགས་འགྱུར་དང་དུས་ཚང་མ་ལོགས་ལ་ས་ག་ཚོད་ལས་མ་འོངས་པའི་ཁོང་ཚོའི་དཔལ་འབྱོར་འཛུགས་སྐྲུན་བྱེད་ཡག་རེད་སོ་སོའི་མདུན་ལམ་ཐོག་ལ་ཁོང་ཚོ་བློ་འཚབ་བྱས་དང་ལྷག་པར་དུ་ཁོང་ཚོའི་དཔལ་འབྱོར་ཐོག་ལ་ཨ་ནི། གཞུང་གི་ཅིག་ད་ག་རེ་ཡིན་ནའི་དཔེ་བཤད་ན་ད་ལྟ་ལྟད་མོ་འཁྲབ་མཁན་དེ་འདྲ་ཡིན་ནའི་རེད་དོ་མང་པོ་ཅིག་ལ་ཨ་ནི་ཉེས་པ་ག་རེ་བཙུགས་ནའི་བཙུགས་ཆོག་གོ་རེད་བཙུགས་ནས་ཨ་ནི་གཞུང་གིས་ཨ་ནི་དཔྱ་ཁྲལ་ཆེན་པོ་འདི་འདྲ་གི་འགེལ་ཡག་ད་དེ་འདྲ་གི་གནས་ཚུལ་མང་པོ་ཞིག་ཐོན་འདི་རེད་དོ་དེ་ཡིན་དུས་རང་བཞིན་གྱིས་ད་འདི་ག་ཚོད་ཁོང་ཚོའི་འདི་མི་ཚེའི་མདུན་ལམ་འདི་དག་ལ་དཀའ་ངལ་ཆགས་ཡ་དང་མདུན་ལམ་བརླག་འགྲོ་ཡ་དང་དེ་གནས་བབ་ཅིག་དང་ཐ་ན་ཨ་ནེ་གཅིག་འགྲོ་བ་ཉེས་པ་འདྲ་མི་འདྲ་བཙུགས་བྱས་ག་རེ་ཡིན་ནའི་བྱས་སྲིད་ཀྱི་རེད་བ་དེ་ན་དེ་ཡིན་དུས་གནས་བབ་འདི་ཕྱི་ཐོག་ནས་དེ་ཆགས་ཀྱི་ཡོད་རེད་བསམ་འདུག།
ལོ་ཀ་ན་རང་ལྟ་ད་ལྟ་བསྟན་ཡང་གསལ་བཤད་ཅིག་ཞུ་ཡ་ཅིག་ལ་ཡ་མ་གཞི་བྱས་ན་རྒྱ་ནག་དམར་པོའི་གཞུང་གིས་ཏེང་ཞའོ་ཕིང་སྐབས་ལ་ཡ་བསྒྱུར་བཅོས་སྲིད་ཇུས་ཅིག་གུ་ཡངས་བཏང་པ་རེད་དེ་ཡིན་ནའི་དཔལ་འབྱོར་ཐོག་ལ་ཡ་གུ་ཡངས་བཏང་བ་མ་གཏོགས་ཆབ་སྲིད་ཐོག་ལ་ཡིན་ན་དམར་པོའི་ལམ་ལུགས་དེ་བསྒྱུར་བཅོས་བཏང་ཡག་ལ་ཡག་ཁོང་ཚོ་འཆར་གཞི་ཡོད་མ་རེད་ལ་མི་མང་པོ་ཅིག་ལ་ཡང་གོ་ནོར་མང་པོ་ཞེ་ཅིག་ཐེབས་ཀྱི་འདུག་མ་གཞི་བྱས་ན་ཏེང་ཞའོ་ཕིང་དང་དེའི་སྐབས་ལ་ཡག་ནི་ཅང་ཙེ་མིན་ནས་བྱས་བྱས་རྒྱ་ནག་གི་ཀྲུའུ་ཞི་དེ་བྱས་ཡག་དེ་བསྟུད་མར་ཐེངས་གཉིས་མ་གཏོགས་བྱེད་མཁན་བྱས་ཡག་མེད་པའི་ནི་ལུགས་སྲོལ་ཅིག་བཟོས་བྱས་ཅང་ཙེ་མིན་ཡིན་ནའི་ད་ག་བྱས་ཡོག་རེད་ལ་ཧུའུ་ཅིང་ཐའོ་ཡིན་ནའི་ད་ག་བྱས་ཡོག་རེད་ཡིན་ནའི་སླད་ད་ལྟའི་ཆ་ལ་ཡང་མི་མང་པོ་ཅིག་གི་གོ་ནོར་ཅིག་ཐེབས་ཡག་ཅིག་འདུག་རྒྱ་ནག་གི་ཀྲུའུ་ཞི་དེ་ཐེངས་མ་གཉིས་མི་ཤེས་བྱས་ཡག་མེད་པ་དེའི་རྗེས་ལ་ཡང་གོ་སྐབས་དེ་ཨ་ནི་སུ་ལ་ཡོད་རེད་ཟེར་ན་མི་མང་ལ་རྩ་བ་ཉིད་ནས་ཡོད་མ་རེད་རྒྱ་ནག་ཁོ་རང་ཚོའི་དཔོན་རིགས་ཀྱི་ཐོག་ལ་ཡང་ཁོ་རང་ཚོ་ནང་ལོག་ལ་དཔོན་པོ་བརྗེ་པོ་བརྒྱབ་བྱས་ཨ་ནི་མུ་མཐུད་དེ་བྱས་བྱས་དེ་ཡང་མ་གཏོགས་གཅིག་གི་ཡང་ཀྲུའུ་ཞི་ཐེངས་གཉིས་བྱས་པའི་རྗེས་ལ་ཡང་ཨ་ནི་གཞན་དག་ཡང་མི་མང་ལ་ཡང་ཨ་ནི་འོས་ཤོག་བླུགས་བྱས་ཨ་ནི་ད་རྒྱ་ནག་གི་འགོ་ཁྲིད་བྱེད་ཡག་གི་གོ་སྐབས་ཡོད་མ་རེད་བྱས་ཙང་མི་མང་པོ་གཅིག་གི་ཡང་གོ་ནོར་ཐེབས་བྱས་ཞི་ཅིན་ཕིང་གིས་ཨ་ནི་ཐེངས་མ་གཉིས་བྱེད་ཡག་དེ་ལ་ཨ་ནི་ཞེ་པོ་ཅིག་སྲིད་དབང་སྒེར་གཅོད་བྱས་པ་ཡིན་མ་གཏོགས་ཅིག་ཞི་ཅིན་ཕིང་གིས་ཐེངས་མ་གཉིས་མ་བྱས་ན་ཨ་ནི་རྒྱ་ནག་ཅིག་ལམ་ལུགས་དེ་ཡག་པོ་ཡོད་པར་ཡང་ངོས་འཛིན་བྱེད་ཡག་དེ་གོ་ནོར་ཅིག་ཐེབས་ཀྱི་འདུག་ཨང། གང་ལྟར་དེ་ཨ་ནི་དམར་པོའི་སྲིད་གཞུང་གིས་ཁོ་ཚོའི་ཆེས་མཐོའི་འགོ་ཁྲིད་དེ་ཚོས་བྱས་ཏེ་ད་ཁྱོད་རང་བཟས་ཚར་བ་རེད་བ་ད་ང་ཟ་གི་ཡིན་ཟེར་བྱས་ཨ་ནི་ཁོ་རང་ཚོ་ཟ་ཡག་ཐོག་ལ་ཡང་ཨ་ནི་བརྗེ་པོ་རྒྱག་ཡག་མ་གཏོགས་ཅིག་ཐེངས་མ་གཉིས་རྗེས་ལ་ཡང་མི་མང་ལ་ཡང་ཨ་ནི་གོ་སྐབས་དེ་ཡོད་མ་རེད་བ་དེ་ཡང་ང་ཚོས་གསལ་པོ་ཅིག་མཁྱེན་དགོས་ཀྱི་འདུག་གཅིག་བྱས། གཉིས་ནས་རྒྱ་ནག་དམར་པོའི་གཞུང་གིས་ནི་ཁ་ནས་བཤད་པ་དེ་ལག་ལེན་བསྟར་ཡག་དེ་དང། ད་ག་ནང་བཞིན་པས་ཁས་ལེན་དེ་བྱས་པ་ནང་བཞིན་ནི་ལག་ལེན་བསྟར་ཡག་དེ་དུས་ནམ་ཡང་ཡོད་མ་རེད་ང་རང་ཚོ་ཆ་བཞག་པ་ཡིན་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནང་ལོག་ལ་ཡ་ཆིངས་ཡིག་དོན་ཚན་བཅུ་བདུན་བྱས་པ་དེ་ནི་ལག་ལེན་བསྟར་ཡོད་རེད་བསྟར་ཡོད་མ་རེད་བ་ཧོང་ཀོང་ད་ག་ནང་བཞིན་པས་ནི་རྒྱ་ནག་དམར་པོའི་གཞུང་ལ་ཡ་རྩིས་སྤྲོད་བྱས་པའི་རྗེས་ལ་ཡ་ལོ་ལྔ་བཅུ་ཐམ་པ་བསྒྱུར་བཅོས་བཏང་གི་མེད་ཟེར་བྱས་ཁས་ལེན་བྱས་པ་དེ་བྱས་ཡོད་མ་རེད་བ་བྱས་ཙང་རྒྱ་ནག་གཞུང་གིས་ཁས་ལེན་བྱས་པ་དེ་ཁྲིམས་ཐོག་ནས་རང་དབང་དམངས་གཙོའི་རྒྱལ་ཁབ་ནང་ཡོད་པ་ནང་བཞིན་གཅིག་ཁྱོན་ནས་ཁས་ལེན་བྱེད་ཐུབ་ཀྱི་ཡོད་མ་རེད་དེ་འདྲས་སོང་ཙང་རྒྱ་ནག་དམར་པོའི་སྲིད་གཞུང་ལ་བསྟོད་བསྔགས་བཏང་མཁན་དང་རྒྱ་ནག་དམར་པོའི་སྲིད་གཞུང་ལ་མཐའ་གཅིག་ཏུ་དགའ་ཞེན་བྱེད་མཁན་ཚོ་ཡིན་ནའི་དེང་སང་ཨ་མི་རི་ཀ་སོགས་ནུབ་ཕྱོགས་རྒྱལ་ཁབ་ནང་ལོག་ལ་ཡང་བྲོས་བྱོལ་ཡོང་གི་ཡོད་རེད་བྱས་ཙང་དེའི་ཐོག་ལ་ཡང་དབྱེ་ཞིབ་ཅིག་གནང་རོགས་གནང་ཞུ་གི་ཡིན།
ལགས་རེད། ད་ལྟ་ཁྱེད་རང་གསུངས་པ་ནང་བཞིན་རྒྱ་ནག་གི་ལམ་ལུགས་ཐོག་ནས་ཞུས་པ་ཡིན་ན། རྒྱ་ནག་གིས་ད་ལྟ་རྒྱ་ནག་ཁོ་རང་ཆབ་སྲིད་གུང་ཁྲན་ཏང་ཡིན་མ་ཤོག་ཆབ་སྲིད་ཚོགས་པ་གཞན་དག་ཅིག་ཡོད་མ་རེད་བ། རྒྱ་ནག་དམར་ཤོག་གི་སྲིད་གཞུང་ཆགས་བསྡད་པ་རེད་བ། དམར་ཤོག་སྲིད་གཞུང་དེ་ག་རེ་རེད་ཟེར་ན་དམར་ཤོག་ཁོ་རང་ཚོའི་ནང་ལོག་ནས། རྒྱ་ནག་གི་སྲིད་གཞུང་གཅིག། ཅུ་རིམ་པ་ཅིག་གི་མི་དམངས་འཐུས་མི་ཚོགས་ཆེན་ཡིན་ནའི་རིམ་རིམ་པ་ཅིག་གི་སྲིད་གཞུང་ཅིག་མ་ཚོགས་པའི་སྔོན་ལ་དམར་ཤོག་ཚོགས་པའི་ནང་ལོགས་ལ་གོ་སྒྲིག་ཚང་མ་གཏན་འཁེལ་བྱས་བསྡད་རེད་བ་ད་མཚོན་དཔེ་བཞག་ན། ད་ལྟ་སྐབས་ཉི་ཤུ་ཐམ་པའི་རྒྱ་རྒྱ་ནག་དམར་ཤོག་ཚོགས་ཆེན་ཚོགས་ཚར་ནས་གོ་གོ་སྒྲིག་མི་དྲུག་བདུན་ཅིག་བཏོན་ཚར་བ་རེད་བ་ད་དེ་མ་འོངས་པ་སྲིད་གཞུང་ནང་ལོགས་ལ་སྲིད་གཞུང་གི་ཀྲུའུ་ཞི་གཞོན་པ་ཀྲུའུ་ཞི་དང་ཀྲུའུ་ཞི་གཞོན་པ་དང་སྲིད་བློན་དང་ཨ་ནེ་ད་ནེ། སྲིད་གཞུང་ནང་ལོག་གི་འགན་ཆེ་ཚང་མ་འདུག་ཁོང་ཚོ་ལ་ཆགས་བསྡད་རེད་བ་དེ་ཡིན་དུས་རྒྱ་ནག་ནང་ལོག་ལ་གཅིག་མི་མང་ཐོག་ནས་གཅིག་གོ་སྒྲིག་འདེམས་ཡག་དབང་ཆ་དེ་རྩ་བ་ཉིད་ནས་ཡོད་མ་རེད་བ་དེ་མེད་ཙམ་མ་ཟད་རྒྱ་ནག་གི་མི་མང་འཐུས་མི་ཚོགས་ཆེན་ཟེར་ཡ་ཅིག་ཡོད་རེད་མི་མང་འཐུས་མི་ཚོགས་ཆེན་འདི་ལ་མི་གདམ་བྱ་འདེམས་བྱེད་ཀྱི་ཨནི་ག་ཚོད་རེད་ད། འདི་ག་ཚོགས་འདུའི་ཐོག་ལ་འདེམས་ཡག་ཙམ་ལས་སོ་སོའི་ཐོག་ནས་མི་འགྲོ་ད་དེ་འདྲས་ཀྱི་སྔོན་འགྲོ་སྟོན་ཡ་རྩ་བ་ཉིད་ནས་ཡོད་མ་རེད་གང་ཡིན་རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་ནག་དམར་ཤོག་གི་ཚོགས་འདུ་འདི་ག་དུས་ནས་སྔོན་ལ་ཚོགས་ཡ་ད་དམར་ཤོག་འདིའི་ནང་ལ་གོ་སྒྲིག་ཚང་མ་གཏན་འབེབས་བྱས་ཚར་བའི་རྗེས་ལ་དམར་ཤོག་གིས་གཏན་འབེབས་བྱས་པའི་འགོ་ཁྲིད་འདི་གའི་ནང་ལོགས་ནས་ཨ་ནི་རྒྱ་ནག་གི་སྐབས་རྗེས་མའི་འགོ་ཁྲིད་གདམ་ཡག་ཆགས་བསྡད་ཡོད་རོགས་དེ་ཡིན་ནའི་ཁོ་རང་ཚོའི་མིང་དོན་ཅན་ཟོན་རྒྱུར་ཆགས་བསྡད་དུས་མི་མང་འཐུས་མི་ཚོགས་ཆེན་ཆ་བཞག་པ་ཡིན་ན་རྒྱ་ནག་མི་མང་ཙམ་མ་ཡིན་པར་མི་མང་དུ་འཕར་བཞག་ནས་མི་མང་འཐུས་མི་ཚོགས་ཆེན་གྱི་ལས་རྒྱ་ནག་གི་གུ་དག་སྲིད་འཛིན་རྒྱ་རྒྱ་ནག་གི་ཀྲུའུ་ཞི་ཟེར་བ་སྲིད་འཛིན་ལྟ་ཨ་ནི་རྒྱ་ནག་གི་སྲིད་བློན་འདི་ཚོ་གདམ་ཡག་དབང་ཆ་ཡོད་མ་རེད་མེད་པའི་རྒྱུ་མཚན་ག་རེ་ཟེར་ན་སྲིད་བློན་དང་སྲིད་འཛིན་འདི་ཚོ་དམར་ཤོག་ཚོགས་པས་གཏན་འབེབས་བྱས་ཚར་དུས་ད་ད་ག་རང་ལ་ང་འཐུས་མི་ཚོགས་ཆེན་ངོས་ནས་འོས་བླུགས་བྱས། ད་འོས་གྲངས་ཐོབ་སོང་ཟེར་ཡག་གཅིག་མ་གཏོགས་རྩ་བ་ཉིད་ནས་ཡོད་མ་རེད། ད་གཉིས་ནས་ག་རེ་ཟེར་ན། ད་ལྟ་ཁྱེད་རང་གསུངས་པ་ནང་བཞིན། འདས་པའི་ལོ་འདི་གའི་ནང་ལ་རྒྱ་ནག་གི་གཞུང་གིས་ག་རེ་ཟེར་ན་ད་དཔལ་འབྱོར་བསྒྱུར་བཅོས་བྱེད་པ་དང་སྦྲགས་ནས་ཆབ་སྲིད་ཐོག་ལ་གོམ་པ་སྤོ་ཡག་དེ་ཕྱི་རུ་བཏང་ནས་ད་ད་ལྟ་ཞི་ཅིན་ཕིན་སླེབས་པའི་རྗེས་ལ་གོམ་པ་འདི་མར་ཕྱིར་བཤོལ་རྒྱབ་བྱས་མའོ་ནང་བཞིན་བྱས་བསྡད་རོགས་དཔེ་བྱས་ན་ད་ད་ད་ང་ཚོ་བོད་ནང་ལ་ཡིན་ནའི་རེད་གོ་བ་ས་ཁུལ་ག་ཚོད་ན་རིག་གནས་གསར་བརྗེ་ནང་བཞིན་རེད་དོ་ད་སྔན་མ་གི་རིག་གནས་གསར་བརྗེ་ནང་བཞིན་རྣམ་པ་དེ་མིན་ནའི་ད་ལྟ་ཡིན་ནའི་ག་ས་ག་ལ་གཅིག་ཨ་ནི་རྒྱ་མིའི་དཔོན་པོ་དེ་ཚོའི་པར་འཕྱར་ཡག་རེད་ད་གཅིག་ཆབ་སྲིད་སློབ་གསོ་ཟེར་ཡག་རེད་ད་དུ་གཅིག་འཛམ་བུ་གླིང་ཆ་ཚང་དུས་རབས་ཉི་ཤུ་རྩ་གཅིག་པ་དེ་ད་ཡིན་ནའི་ད་ད་རྒྱ་ནག་ནང་ལོགས་ད་ད་བོད་ད་ལྟ་བུར་ཆ་མཚོན་པ་ཡིན་ན་ལས་ཀ་བྱེད་སྟངས་འདི་སྔན་མ་གི་ལོ་རབས་དྲུག་ཅུ་དུ་བ་ནང་བཞིན་བྱས་བསྡད་རེད་དོ་བ་དཔེ་བྱས་ན་ཅིག་བོད་མི་དམ་དྲག་བྱེད་ཡ་རེད་ད་ག་ནང་བཞིན་ཆབ་སྲིད་སློབ་གསོ་སྤྲོད་ཡ་རེད་དགོན་སྡེ་ཁག་ལ་དམ་དྲག་བྱེད་ཡ་རེད་ཨ་ནི་ཅིག་མི་ངོ་རེ་ངོ་རེ་བར་དུ་འགྲོ་སྐྱོད་བྱེད་ཡ་ལ་བཀག་སྡོམ་བྱེད་ཡ་ད་ཐ་ན་ཅིག་སྔན་མ་གི་བྱེད་ཐབས་ཚང་མ་ལག་བསྟར་བྱས་ཡོང་གི་འདུག་བ་སྟེ་དེའི་རྣམ་པའི་ཐོག་ནས་ག་ཚོད་ནས་ད་བསྒྱུར་བཅོས་སྒོ་དབྱེ་ཕྱོགས་ལ་ཡར་འགྲོ་ཡ་བཞག་ནས་མར་ཕྱིར་བཤོལ་བྱེད་ཡ་ཡ་ལྷག་པར་དུ་ཅིག་འདས་པའི་ལོ་སུམ་ཅུ་ཙམ་གྱི་ནང་ལོགས་ལ་སྤྱིར་འཛམ་བུ་གླིང་གིས་རྒྱ་ནག་ལ་རེ་བ་དགར་ཏེ་དཔལ་འབྱོར་བསྒྱུར་བཅོས་བྱེད་ཡ་ད་ཚགས་ཚུད་ནས་ཨ་རི་ལྟ་བུའི་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་ནང་ལ་དཔལ་འབྱོར་འཛུགས་སྐྲུན་བྱེད་ཡ་ལ་རོགས་རོགས་སྐྱོར་ད་ད་ཤུགས་ཆེན་པོ་ཞིག་བྱས་ཡོད་རོགས་ད་དེའི་ག་ཚོད་ནས་ཆབ་སྲིད་ཐོག་ནས་ཅིག། གུ་ཡངས་དང་ཆབ་སྲིད་ཐོག་བསྒྱུར་བཅོས་ཡོང་ཡའི་རེ་བ་ཞིག་བྱས་པ་དེ་ཡིན་ནའི་ད་ལྟའི་ཆར་མཚོན་ན་ལྟ། དེ་ལས་ལྡོག་སྟེ་ལྟ་ག་རེ་ཟེར་ན། རྒྱ་ནག་གཅིག་དཔལ་འབྱོར་གཅིག་ཡར་རྒྱས་འགྲོ་དུས་ཆབ་སྲིད་ཐོག་ལ་དམ་དྲག་ཤུགས་ཆེར་འགྲོ་བ་དང་ཆབ་སྲིད་ཀྱི་ཐིག་ལྟ་བ་དེ་ཤུགས་ཆེར་འཛིན་ཡག་ལྷག་པར་དུ། གཅིག་དཔལ་འབྱོར་དང་རྒྱལ་ཁབ་གཅིག་སྟོབས་ཤུགས་ཆེར་འགྲོ་དུས་ད་གའི་རང་བཞིན་གྱི་རྒྱལ་སྤྱིའི་ནང་ལོགས་ལ་རྒྱ་ནག་གི་ཤུགས་རྐྱེན་དང་རྒྱ་ནག་གི་ནུས་པ་དེ་སྤུངས་ཡོད་ཡ་བྱས་བྱས་ད་ག་ཚད་འཛམ་བུ་གླིང་སྐོར་ལ་ཉེན་ཚབས་ཆགས་བསྡད་ཡོད་རེད་བསམ་གྱི་འདུག།
ཀ་ན་ར་ཀ་ན་ར། ད་དེ་ནས་ཡང་རྒྱ་ནག་གིས་ཉེ་ཆར་ཡང་འདས་པའི་ལོ་དེའི་ནང་ལོགས་ལ་ཡ་ཐེ་ཝན་གྱི་ས་ཐོག་ལ་ཡ་རྒྱ་ནག་གི་དམག་གི་གནམ་གྲུ་བཏང་བྱས་འཇིགས་སྣང་ཞེ་དྲག་བསྐུལ་གི་འདུག་ཨ་ཐེ་ཝན་ལ་ཡ་བཅིངས་འགྲོལ་བཏང་གི་ཡིན་ཟེར་ཡ་ཅིག་དང་ད་ག་ནང་བཞིན་པ་ཨ་ནི་བོད་དང་རྒྱ་གར་གི་ས་མཚམས་ལ་ཡ་རྒྱ་མིའི་དམག་མིས་རྒྱ་གར་གི་མཐའ་སྲུང་དམག་མི་ལ་ཡ་བསྙད་བརྐོ་བྱས་དེ་འདྲའི་ཞེ་དྲག་ཅིག་འདུག་བྱས་ཙང་དེ་འདྲ་བྱེད་དུས་ཙམ་པ་མི་མང་པོ་ཅིག་གིས་ཨ་ནི་རྒྱ་ནག་གི་དམར་པོའི་གཞུང་གི་དམག་ཤུགས་ཆེན་པོ་ཆགས་བྱས་ཞེད་སྣང་བྱེད་མཁན་འདུག་ལ་ཨ་ནི་དོ་སྣང་བྱེད་མཁན་འདུག་ཡིན་ན་ཡང་དབྱེ་ཞིབ་བྱེད་མཁན་ཁག་ཅིག་གིས་ཟེར་དུས་ཙམ་པ་ད་རྒྱ་ནག་གཞུང་གིས་ཨ་ནི་འུར་ཤོབ་བཤད་བྱས་ཐེ་ཝན་བཅིངས་འགྲོལ་བཏང་གི་ཡིན་ཟེར་ཁག་བྱས་མ་གཏོགས་ཅིག་གིས་ཐེ་ཝན་ལ་ཡང་དམག་རྒྱབ་སྐོར་ཕོད་ཡ་ཡོད་མ་རེད་ཐེ་ཝན་ལ་དམག་རྒྱབ་ཡིན་ན་ཨ་མི་རི་ཀར་ཡང་དམག་རྒྱག་གི་ཡིན་ཟེར་ལབ་དང་གཅིག་པ་རེད་ཨ་མི་རི་ཀ་དམག་ཞིག་དང་རྒྱབ་ཕོད་ཡ་ཡོད་མ་རེད་གང་ཡིན་ཟེར་ན་རྒྱ་ནག་གི་ཨ་ནི་དམག་དཔོན་ནང་ལོགས་ལ་ཡང། དམག་རྒྱབ་ཡག་གི་ཉམས་མྱོང་ཡོད་མཁན་གྱི་དམག་དཔོན་ཡོད་མ་རེད་དམག་དཔོན་གི་གོ་གནས་དེ་ཚོ་མང་ཆེ་ནས་དངུལ་སྤྲད་བྱས་ཉོས་བཞག་འགྱོག་རེད་ཟེར་གྱི་འདུག་བྱས་ཙང་སྐུ་ངོ་ཚེ་རིང་དབང་ཕྱུག་ལགས་ཡིན་ན་དུས་རྒྱུན་དེ་ནས་ན་རྒྱ་ནག་དང་བོད་ཀྱི་གནད་དོན་ལ་ཡང་ཉམས་ཞིབ་གནང་གི་ཡོད་ཙང་རྒྱ་ནག་གི་དམག་དཔོན་ནང་གི་ལྐོག་ཟ་རུལ་སུངས་བྱས་པའི་གནད་དོན་དེའི་ཐོག་ལ་ཡང་ང་ཚོ་ཡང་དབྱེ་ཞིབ་ཅིག་གནང་རོགས་གནང་ཞུ་གི་ཡིན། ད་ལྟ་འདི་རེད་ད་ལྟ་རྒྱ་མི་ཡིས་ད་ལྟ་བོར་ཤོག་བཤད་ཅེས་བཀའ་སྩལ་ཡིན། ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་ནན་སི་ཕོ་ལོ་སི་ཐེ་ཝན་སླེབས་པའི་སྐབས་ལ་ཞེ་པོ་སྐད་ཅོར་བརྒྱབ་བྱེད་རྒྱུ་ཡིན་ཁོང་ཚོས་ཏག་ཏག་བཟོ་གི་ཡིན་ལབ་དེ་ལས་ནན་སི་ཕོ་ལོ་སི་གི་གནམ་གྲུ་འདི་ཨ་རིའི་གནམ་གྲུ་འདི་མིན་ཨ་རིའི་ཕི་ནད་དུ་ཡོང་དུས་ཙམ་ནས་རྒྱ་ནག་གི་དམག་མིས་ཁྱོད་ནི་དམག་ཁང་གི་གནམ་གྲུ་དང་འདི་གས་ཁོང་ཚོས་དམིགས་སྐོར་མཐོང་ཡོང་མ་ལགས།

ལགས། འོ་དེ་འདྲས་དེ་དུས་ཙམ་ནས་རྒྱ་མིས་ཐའེ་ཝན་ལ་ཡང་ད་ཁ་སྟོང་པ་བཤད་ཡག་རེད་མ་གཏོགས་ཇུན་ཡང་ཁོ་ར་ཡོག་མ་རེད་ད་ཐུབ་ཡག་ཁོ་ར་ཡོག་མ་རེད་ད་ཐའེ་ཝན་ལ་ཁོ་ར་ར་ཤི་ཡ་ཡུ་ཀེ་རན་དང་མ་འདྲ་ཁོ་ར་ནུས་པ་ཡོག་རེད་དམག་ཤུགས་ཡོག་རེད་དེའི་ཁར་ལ་ཁོ་མཚོ་གཅིག་བར་ལ་དེ་ཡོད་དུས་ཙམ་ནས་དེ་ཁོ་ཚོ་ལ་ཁེ་བཟང་ཆེན་པོ་ཡོག་རེད་པ་དེའི་ཁར་ལ་ཨ་རི་དང་འཇར་པན་དང་རྒྱལ་ཁབ་མང་པོ་གཅིག་ཐེ་ཝན་ལ་ཡར་ཐོན་ལོ་ལྷོ་རྒྱ་མཚོ་འདིར་སྲུང་བསྡད་ཡོད་དུས་རྒྱ་ནག་ག་གེ་བྱེད་ཐུབ་པ་ཡོད་མ་རེད། དེའི་ཁར་ད་ལྟ་ངེད་ཅག་གངས་སྐྱིད་ཁྱེད་རང་གསུམ་འདིར་ད་དོན་དག་གང་ལ་བབས་པ་ཡིན་ན་རྒྱ་ནག་གི་དམག་རྒྱལ་བ་དང་ད་རྒྱ་ནག་གི་དམག་རྒྱལ་ཡག་གི་ནུས་པ་ཁོ་རེ་མི་འདུག་ཨ།
གནང། གང་ཡིན་ཟེར་ན་རྒྱ་ནག་གི་ཁོ་དེ་སྔ་གི་དམག་དོན་ཨུ་ཡོན་ལྷན་ཁང་གི་ད་གཙོ་འཛིན་གཞོན་པ་སོགས་ད་ཧྥུ་ཀྲུའུ་ཞི་ཟེར་ཡོག་རེད་པ་ད་ཞུས་ཚའེ་ཧོའུ་ད་ད་ག་ན་ཤིན

ཁོ་རང་དབང་ཆ་སྲུང་ཡག་ཐབས་ཤེས་བྱས་འདུག་དེ་བྱས་ཚེ་ཁོ་རྗེས་ལ་ཡ་ད་རྒྱལ་ཁབ་ཀྱི་སྤྱི་ཁྱབ་ཧྲུའུ་ཅི་དེ་གོ་གནས་དེ་ཤོར་ནས་ཧུའུ་ཅིན་ཐའོ་ལ་སྤྲད་པའི་སྐབས་ལ་ཧུའུ་ཅིན་ཐའོ་ལ་དབང་ཆ་ཁྱོན་ནས་མ་སྤྲད་པ་བྱས་འོ་དེ་དུས་ཀྲུང་དབྱང་དམག་ཨུའི་ནང་ཀྲུང་དབྱང་གི་དེ་དུས་ཙམ་ནས་མི་བདུན་ཡོད་ས་ནས་རྐང་བཙུགས་ནས་མི་དགུ་བཟོས་དེའི་ནང་ལས་མི་གཉིས་དང་ད་དང་ད

རྗེས་ལ་ཁོ་དེ་ནས་མར་དགོངས་པ་ཞུས་པའི་རྗེས་ལ་དལ་འབྱོར་ཡ་ཨ་ནི་ཁོའི་བྱས་རྗེས་ཨ་ནི་མཐའ་མ་དེ་ལ་ཡ་ད་ལྟ་ད་དེ་འདྲས་བྱས་ལ་ཀར་ཉེ་ལན་བསྟན་ནས་ཨ་ནི་རྒྱ་ནག་དམག་མིའི་ནང་ལོགས་ལ་ཡ་དཔེ་ལྐོག་ཟ་རུལ་སུངས་ཞེ་བོ་བཟས་ཨ་ནི་གའི་མང་ཅིག་ཐོན་དུས་ཁོ་ཚོ་ཁ་ཐ་མག་དང་མོ་ཊ་ཅིག་ཁྱེར་ནས་དེ་བ་ནས་རྒྱ་མཚོའི་ཁ་ནས་ཁྲིད་དེ་ནག་ཚོང་བརྒྱབ་ནག་ཚོང་བརྒྱབ་དེ་འདྲས་བྱས་པའི་སྐབས་ལ་ཀྲུའུ་རོང་ཅི་ད་ལྟ་དེ་དུས་རྒྱ་ནག་སྲིད་བློན་ཡིན་པའི་སྐབས་ལ་ཉི་མ་གཅིག་ཨ་ནི་ཁོ་ཚོས་ད་དེ་ནག་ཚོང་བྱེད་ཀྱི་འདུག་ཟེར་སྐད་རིགས་བཤད་དེ་ནས་རྒྱ་ནག་ནང་གློག་བརྙན་བསྟན་འདུག་བ་གློག་བརྙན་དེ་ནང་ལ་མི་དམངས་ཀྱི་མིང་ཐོག་ནས་ཟེར་བྱས་ད་ལྐོག་ཟ་རུལ་སུངས་བྱས་རྒྱ་མི་མང་ཆེ་དམག་དཔོན་འདི་ག་ལ་ཡ། དེ་འདྲས་ལྐོག་ཟའི་གློག་བརྙན་བཟོས་པའི་ནང་ལ་ཡ་ཨ་ནི་འོ། འདི་བྱེད་ཀྱི་འདུག་དེའི་ནང་ནས་ཉེན་ཁ་ཆེ་ཤོས་དེ་ག་རེ་བྱས་པ་རེད་ལབ་ཟེར་ན། རྒྱ་གར་དང་རྒྱ་མི་གཉིས་མཐའ་མཚམས་འཛིང་གི་འདུག་བ། ནོ། རྒྱ་མི་དང་རྒྱ་གར་པ་གཉིས་མཐའ་མཚམས་འཛིང་བའི་སྐབས་ལ་ཁོ་ཚོས་དེ་དུས་ཙམ་ནས་མེ་མདའ་ཞུ་རིགས་མ་ཙམ་གྱིས་རྒྱུག་པ་དང་རྡོ་དང་འདྲ་ཞུ་གཏོགས་བྱས་པའི་སྐབས་ལ་ཡང་རྒྱ་ནག་གིས་དེ་དུས་ཙམ་ནས་ཐང་ཁེ་དེ་ཞེ་དྲག་ཆེན་པོ་ཞེ་བོ་ཡོད་ཐང་ཁེ་དེ་ལ་ཡང་མེ་ཤུགས་འཕུར་མདའ་ཟུག་གི་མ་རེད་ཟེར་ཚེ་ཡང། བོད་པའི་སྨན་པས་རྒྱ་གར་ན་ཡོད་པའི་བལ་པོའི་སྨན་པའི་གུར་ཚོགས་ཤོར་ནས་དབྱི་གུར་སྟོན་ཏོ། ཨ་ལས། དེ་དབྱི་གུར་སྟོན་ནས

བླ་མ་གུར་དུ་ག་འདྲ་བོད་པས་ལྡོག་ཞུས་རྗེས་ནི་སྡོད་པ་ལ་དེ་སྐད་འདྲ་བྱས་འདུག་བ། དེ་ནས་ཁོང་ཚོས་རྫིང་བུ་གཅིག་བླུགས་འདུག་བ། རྒྱ་ནག་ནང་ལོག་ནང་ལོག་དམག་གིས་ད་མཚོན་ཆ་བཟོ་ངེས་འདི་སྐད་གུ་བེར་དེ་རྫུན་མ་རྫུན་པ་ཡིན་པར་གཅིག་གཅིག་བྱས་རེད་བ། དེ་ནས་གཞན་པ་གཅིག་ག་རེ་ཟེར་དུས་རྒྱ་ནག་གི་ད་འདྲ། བྱང་ཕྱོགས་དུ་བ་འཇར་པན་ནས་མོ་ཊ་མང་པོ་ཞེ་པོ་གཅིག་ཁོང་ཚོས་ནག་ཚོང་བརྒྱབ་བྱས་ཡོང་གི་འདུག་བ། རྒྱ་ནག་ནང་དེ་ནི་དེ་འདྲའི་ཀླད་པའི་སྐབས་ལ་ཡ་ཉི་མ་གཅིག་ནི་རྒྱ་ནག་གི་ད་འདྲ་སྐུ་ངལ་བཟོ་རེད་ད་དྲག་ཆས་ཉེན་རྟོག་དམག་དང་དག་ན་བཞིན་ནི

ག་པར་བརྒྱབ་ཡེ་ནས་ལས་ནི་ཁོ་རང་ཚོའི་འདིར་གུང་དཔེ་སི་ཏེ་ལི་ཡ་གླས་མ་ལས་གཏན་བདེ་ཡོད་མ་རེད་ཟེར་གྱི་འདུག་བྱས་ཙང་གཉིས་ནི་ཉི་ཧོང་གི་ས་ཆ་ནང་ལོག་ཁ་ཤོ་རྒྱ་ཆེན་པོ་རེད་ཟེར་གྱི་འདུག་རྒྱ་ནག་གི་ད་སྤྱི་ཚོགས་དྲ་རྒྱ་ག་ཤས་ནང་ལོག་ལ་ཡ་དང་དེང་སང་གུང་ཁྲན་ཏང་གི་དམག་དཔུང་ལ་ཡ་ནི་རྒྱ་ནག་མི་མང་གི་མེ་ཁབ་ད་ཆེ་རུ་འགྲོ་གི་ཡོད་པ་དང་ནི་དམག་དཔུང་ནང་ལོག་ལ་ཡ་ལྐོག་ཟའི་དོན་རྐྱེན་ནི་ཆེན་པོ་ཡོད་པ་དང་མཐོ་རིམ་དམག་དཔོན་ནང་ལོག་ཆ་བཞག་པ་ཡིན་ན་ནི་དམག་དཔོན་ཉམས་མྱོང

དམག་ཁང་ཚང་མའི་ནང་ལོགས་ལ་ཨ་ནི་ཆབ་སྲིད་ཨུ་ཡོན་ཟེར་དེ་གོ་གནས་མཐོ་པོ་ཞིག་བྱ་བྱས་དེ་འདས་དུས་དམག་དཔུང་དེ་ག་དུས་ཡིན་ནའི་རྒྱ་ནག་དམར་ཤོག་ཚགས་པའི་ལག་པར་བརྟན་པོ་ཅིག་ཉར་བསྡད་དུས་ག་རེ་ཟེར་ན་དམག་འདིས་རྒྱ་ནག་གི་དམར་ཤོག་གི་སྲིད་གཞུང་འདི་མུ་མཐུད་དུ་རྒྱུན་གནས་ཡོང་ཡ་ལ་ཨ་ནི་རྒྱབ་གཉེར་ཆེ་ཤོས་ཅིག་ཆགས་ཡ་རོ་གཅིག་དེ་རེད་ད་གཉིས་ནས་ག་རེ་ཟེར་ན་རྒྱ་ནག་གི་དམར་ཤོག་འདི་ག་རེ་ཟེར་ན་འདི་ལམ་ལུགས་ཆགས་བསྡད་དུས་ད་གཉིས་དཔེ་བྱས་ན་ཐེ་ཝན་གི་གནས་ཚུལ་ཐོག་ལ་རེད་ད་ལོར་དེ་རྒྱ་ནག་གི་ཅིག། འདི་གཡས་གཡོན་ལ་འཇིགས་སྐུལ་བྱེད་ཡག་དང་འདི་འདྲ་བྱེད་ཡག་འདི་མང་པོ་གཅིག་ག་ཟེར་ན། སྤྱིར་བཏང་དམག་རྒྱག་ཡག་རང་གི་ད་ཅིག་ཁོ་རའི་འཆར་གཞི་ཅིག་སྒྲིག་ནས་ཡོད་མེད་མ་ལྟོས་པར་ག་ཟེར་ན་ད་དེང་གི་རྒྱ་ནག་ནང་ལོགས་ལ་ཨ་ནེ་ཅིག་དམངས་གཙོ་དང་ཅིག་མི་མང་པོ་ཞེ་པོ་ཅིག་གིས་ཞི་ཅིན་ཕིང་གིས་བསྟུད་མར་འགོ་ཁྲིད་བྱེད་ཡག་འདི་ལ་མ་འདོད་པའི་རྣམ་འགྱུར་མང་པོ་ཞེ་པོ་ཡོང་གི་ཡོད་དུས་ཨ་ནེ་ཅིག་ཡང་ཕྱི་ཕྱོགས་ནས་འདི་འདྲའི། རྒྱལ་ཁབ་ཀྱི་ཨ་ནི་ཅིག་ས་མཚམས་དང་དུ་བ་ལ་ཨ་ནི་དམག་འཁྲུག་རྩོད་གླེང་ཆེ་ཆུང་དེ་བྱུང་བསྡད་དུས་རྒྱལ་རྒྱལ་ཁབ་ནང་ལོག་མི་དམངས་ཀྱི་ཨ་ནི་ཅིག་གླེང་ཕྱོགས་དེ་བཀག་ཡག་དང་གླེང་ཕྱོགས་ཁ་བསྒྱུར་ཡག་ཆེད་དུ་དེ་འདྲས་ཀྱི་བྱ་ཐབས་ཅིག་རེད་བསམ་གྱི་འདུག་ག་ཟེར་ན། རྒྱ་ནག་ནང་ལོག་ལ་ཅིག་ཏུ་དམངས་གཙོ་དང་རང་དབང་དང་དེ་འདྲས་ཀྱི་ནུས་པ་ཆེན་པོ་བྱས་ཨ་ནི་སྲིད་གཞུང་ལ་མ་དགའ་བ་མང་པོ་ཞིག་ཡོང་བསྡད་དུས་ཡང་འདི་འདྲའི་སྐབས་ལ་ཨ་ནི་འགོ་ཁྲིད་ལ་མ་དགའ་བའི་རྣམ་འགྱུར་ཤུགས་ཆེན་པོ་སྟོན་དུས་ཨ་ཡང་ཕྱི་ཕྱོགས་དུ་བ་བར་གནས་ཚུལ་ཆེན་པོ་འདི་འདྲས་ད་དམག་འཁྲུག་འདི་འདྲའི་གནས་ཚུལ་བཟོས་རྗེས་ད་ལྟའི་རྒྱ་ནག་ནང་ལོག་གི་མི་དམངས་ཀྱི་བསམ་ཚུལ་དང། གླེང་ཕྱོགས་དང་དེ་ནི། གླེང་ཕྱོགས་དེ་ཚོ་ཁ་བསྒྱུར་ཡ་གཅིག་རེད་བསམ་གྱི། གཉིས་ནས་ག་རེ་ཟེར་ན་ད་རྒྱ་ནག་ནང་ལོག་གི་དམར་ཤོག་དེ་ལྐོག་ཟ་རུལ་སུངས་ཞུས་པ་ཡིན་ན་ལྐོག་ཟ་རུལ་སུངས་དེ་ག་དུས་ནས་ད་ལྟ་རྒྱ་ནག་གཞུང་གིས་དེ་གཉེར་ལ་ཝང་ཆི་ཧྲན་རྒྱ་ནག་ཆབ་སྲིད་ཅུས་ཀྱི། རྒྱ་ནག་ཆབ་སྲིད་ཅུས་རེད་བ་ད་རྒྱ་ནག་སྒྲིག་ཁྲིམས་ཞིབ་བཤེར་ཨུ་ཡོན་ལྷན་ཁང་འགོ་ཁྲིད་བྱེད་དུས་ད། ལའོ་ཧུ་ཟེར་བ་སྟག་ཚང་མ་གསོད་ཀྱི་ཡིན་ལབ་བྱས་སྟག་ཀ་ཅག་དུས་དུས་དགུ་དུས་དོག་པ་ཞེ་པོ་ཅིག་ཁོས་མར་མེད་པ་བཟོས་པ་རེད་དེ་ལ་ཡིན་ནའི་རྒྱ་ནག་ནང་ལོག་ལ་འདི་ནམ་ཡང་ག་རེ་ཟེར་ན་དེས་རྒྱ་ནག་སྒྲིག་འཛུགས་ཐོག་ནས་གཅུན་འདོམས་བྱས་པ་དེས་རྒྱ་ནག་ལྐོག་ཟ་རུལ་སུངས་ཀྱི་རྣམ་པ་དེ་ལ་འགྱུར་བ་འགྲོ་ཐུབ་ཀྱི་མ་རེད་ཟེར་ཏེ་འཛམ་བུ་གླིང་བཤད་ཀྱི་ཡོད་རེད་བ་རྒྱུ་མཚན་ག་རེ་ཟེར་ན་རྒྱ་ནག་གི་ལྐོག་ཟ་རུལ་སུངས་དེ་ག་ཚད་གཅུན་འདོམས་བྱས་པ་ཡིན་ནས་འགྲོ་མ་དེ་བ་རྒྱུ་མཚན་ག་རེ་ཟེར་ན་དེ་ལམ་ལུགས་ཀྱི་དཀའ་ངལ་ཅིག་ཆགས་བསྡད་པར་མི་ཞུ། རང་བཞིན་གྱིས་ཅིག་མ་རེད། དེ་ལམ་ལུགས་དཀའ་ངལ་ག་རེ་ཟེར་ན། རྒྱ་ནག་འདིའི་ལམ་ལུགས་དེ་ཆབ་སྲིད་ཀྱི་ལམ་ལུགས་ཅིག་སྟེ་དམར་ཤོག་གི་སྲིད་དབང་འགན་འཛིན་བྱས་པའི་ལམ་ལུགས་ཅིག་ཆགས་བསྡད་པ་དེ་ཡོད་དུས་དེ་ལ། ཆབ་སྲིད་ཚོགས་པ་ཕྱོགས་འགལ་ཅིག་གི་སྟངས་འཛིན་བྱེད་མཁན་དང་ལྟ་རྟོག་བྱེད་མཁན་རྩ་བ་ཉིད་ནས་མེད་དུས། ད་ཆབ་སྲིད་ཚོགས་པའི་ཁོ་རའི་ནང་ལོག་ནས། མཚམས་དང་ཅིག་མི་མང་དང་དེ་འདྲའི་བསམ་ཚུལ་དང་དེ་འདྲའི་གླེང་ཕྱོགས་ཡིན་དུས་མི་རེ་ཟུང་གཉིས་སུ་མ་ཟིམ་ཡར་ཟིམ་མ་གཏོགས། ཅིག་གཞན་ནས་བས་ལྟ་སྐུལ་བྱས་དང་གཞན་ནས་བས་དེ། ཁྲིམས་ཐོག་ནས་དཔེ་ལྟ་རྟོག་བྱེད་མཁན་རྩ་བ་ཉིད་ནས་མེད་བསྡད་དུས་དེ་རྒྱ་ནག་གི་ལམ་ལུགས་ཐོག་ནས་ཨ་ནི། ག་རེ་ཟེར་ན་དཀའ་ངལ་ལམ་ལུགས་ཁོ་རའི་ཐོག་ནས་སྐྱོན་ཆ་ཆེན་པོ་ཅིག་ཡོད་བསྡད་དུས་རྒྱ་ནག་འགོ་ཁྲིད་ག་ཚད་བྱས་པ་སྐྱོ་ག་ཚད་ཆེན་པོ་ཡིན་ནས་ལམ་ལུགས་དེ་འགྱུར་བ་འགྲོ་མ་འགྲོ་བའི་བར་དུ་རྒྱ་ནག་ལ་ལྐོག་ཟ་རུལ་སུངས་གི་གནས་ཚུལ་དེ་ཐག་ཆོད་ཐུབ་ཀྱི་མ་རེད་གཉིས་ནས་ག་རེ་ཟེར་ན་ལྐོག་ཟ་རུལ་སུངས་དེ་གཅུན་འདོམས་བྱེད་ཡ་དེ་དེ་གཉེར་ནས་བཤད་ཀྱི་འདུག་ག་ད་འདི་དངོས་ཡོད་གནས་ཚུལ་རེད། ཞན་ཚལ་ལབ་དུས་ད་དམ་ཕོ་ཞན་ཚལ་སོ་དེ་ག་རེ་ཟེར་ན་ཞན་ཚལ་སོ་དེ་འདམ་ག་བྱས་བྱས་ལྐོག་ཟ་རུལ་སུངས་དེ་འདམ་ག་བྱས་བྱས་གཏོར་དགོས་རེད་བ་དཔེ་བཞག་ན། འགོ་ཁྲིད་མཐོ་པོ་དེ་དེ་གི་ལྐོག་ཟ་རུལ་སུངས་བྱས་པའི་གནས་ཚུལ་ཧ་གོ་དུས། ཨ་ནི་འགོ་ཁྲིད་མཐོ་པོ་དེ་ཚོས་ཁོ་རང་གི་ལག་པ་ལ་ཡོད་བསྡད་དུས་ཁོ་ག་དུས་རང་བཞིན་གྱིས་ཁོའི་ཁ་ལ་ཉན་དགོས་ཡ་ཅིག་ཆགས་ཀྱི་ཡོད་རེད་བ་ལྷག་པར་དུ་སོ་སོའི་དབང་ཆ་ལ་ཅིག་ཕོག་ཐུག་འགྲོ་མཁན་དང་སོ་སོའི་དབང་ཆ་ལ་ཉེན་ཁ་ཡོད་མཁན། ད་རྒྱ་ནག་ནང་ལ་དབང་ཆའི་འཐབ་རྩོད་ཤུགས་ཆེན་པོ་ཞེ་པོ་རེད་བ། དེ་ཡིན་དུས་སོ་སོའི་དབང་ཆ་ལ་དོ་ཕོག་འགྲོ་ཡ་ད་ཉེན་ཁ་ཡོད་དུས། ཁོ་ལ་ག་རེ་ཟེར་ན། ལྐོག་ཟ་རུལ་སུངས་གནས་ཚུལ་དེ་ཚང་མ་ལ་ཡོད་བསྡད་དུས་ཨ་ནི་ལྐོག་ཟ་རུལ་སུངས་མིང་ཐོག་ནས་ཨ་ནི་ཁོ་ལ་མར་གཅུན་འདོམས་བྱེད་ཡ་ཁོ་མེད་བཟོ་ཡ་ཁོ་ལ་ཁོ་དོ་ཕར། རང་ཉིད་ཁ་གཏད་དེ་མེད་བཟོ་ཡ་གི་ཐབས་ལམ་ཡར་ནུས་ཡག་ཤོས་འཚོལ་དགོས་རེད་དེ་ཡིན་དུས། ད་ལྟ་རྒྱ་ནག་ནང་ལ་ལ་ལྐོག་ཟ་རུལ་སུངས། གཏོར་སྐྱོན་དང་ཡང་དུག་ཅིག་མེད་པ་བཟོས་བྱས་ཏེ་ག་ཚོད་འདམ་གསེས་འདམ་ག་བྱས་ཏེ་སོ་སོ་ལ་སོ་སོའི་ཕྱོགས་གཏོགས་ཅིག་ཡིན་པ་དང་སོ་སོ་ལ་དཔེ་བརྩི་བཀུར་དཔེ་བཞག་ན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ལྟ་བུ་ལ་ཁོ་རང་ལ་ཐག་གཅོད་དང་རྒྱབ་སྐྱོར་བྱེད་མཁན་དང་ཁོ་རང་ལ་དཔེ་གཞོགས་འདེགས་མཁན་ཤུགས་ཆེན་པོ་ཅིག་ནི་ལྐོག་ཟ་རུལ་སུངས་ཡོད་པ་ཡིན་ནས་ཁོ་དེ་སྣང་མེད་བྱས་བཞག་ས་རེད་བ་ད་ཁོ་རང་ལ་ཁོ་རང་དབང་ཆ་ལ་དོ་ཕོག་འགྲོ་ཡག་དང་ཁོ་རང་གི་འགོ་ཁྲིད་མཐོ་རིམ་འགོ་ཁྲིད་དེ་ལ་དཀའ་ངལ་ཆགས་ཡག་དང་སྡིགས་མོ་ཡོད་དགོས་དུས་ན་རང་བཞིན་གྱིས་ཨ་ནི་མི་དེ་ལྐོག་ཟ་རུལ་སུངས་འདི་ལ་ཨ་ནི་ལག་པ་འཇུས་བྱས་ཨ་ནི་ཁོ་མར་མེད་པ་བཟོ་ཡག་གི་ཐབས་ལམ་ཆགས་བསྡད་པ་རེད་དེའི་དུས་ད་ཁོ་རང་བཞིན་ལྐོག་ཟ་རུལ་སུངས་ཟིན་འདུག་ཨ། དེ་ཡིན་དུས། རྒྱ་ནག་ནང་ལོག་ད་ལྟའི་གནས་སྟངས་ཆ་བཞག་ན་ད་ལྐོག་ཟ་རུལ་སུངས་ཤུགས་ཆེན་པོ་རེད་ད་ག་ལྷག་པར་དུ་རྒྱ་ནག་ཁོ་རང་ཚོའི་གཞུང་འབྲེལ་ནང་ལས་བཤད་གི་འདུག་ཨ། མའི་ཀོང་མའི་ཀོང་ལབ་གི་འདུག་ད་ལྟ་རྒྱ་ནག་ནང་དེ་ཉེན་ཁ་ཆེན་པོ་ཤུགས་ཆེན་པོ་ཞེ་པོ་རེད་ཟེར་གི་འདུག་ཨ་མའི་ཀོང་མའི་ཀོང་ག་རེ་ཟེར་ན། དཔོན་རིགས་དཔོན་པོའི་དཔོན་པོའི་གོ་གནས་ཁོ་རང་ཨ་ད་དམག་དམག་དཔུང་ནང་ལ་ཡིན་ནའི་དེ་ག་པར་ཡིན་ནའི། གོ་གནས་ཁོ་རང་བཙོང་ཡག་དེ་ཤུགས་ཆེན་པོ་རེད་འདུག་ཨ་གོ་གནས་བཙོང་གོ་གནས་གཅིག། ཉོ་ཡག་གོ་གནས་བཙོང་ཡག་ད་ག་ཟེར་ན་སོ་སོ་གོ་གནས་དེ་ཡར་སྤར་དགོས་ཀྱི་ཡོད་ན་ཨ་ནི་དེའི་ཚོ་ཚོས་སྟབས་བྲོ་བ་ཞིག་ད་དངུལ་དང་དེ་འདྲ་ད། དངོས་པོའི་ཐོག་ནས་དེ་གོང་གི་དེ་ལ་ཤུགས་ཆེན་པོ་ཞིག་ཅུང་མ་སྤྲད་པ་ཡིན་ན་དེ་གོ་གནས་སྤར་ཡག་ལ་དཀའ་ངལ་ཡོད་ས་རེད་བ་དཀའ་ངལ་དེ་ཁ་ཐུག་འགྲོ་ཐུབ་ཀྱི་མ་རེད་ཁྲིམས་ཐོག་རང་དང་འགྲོ་ལུགས་འགྲོ་སྟངས་ཐོག་ནས་འགྲོ་མ་ཐུབ་དུས་ག་དུས་ཡིན་ནའི་འོ་དེ་ད་ལྟ་རྒྱ་ནག་ཁོ་རང་ཚོ་གསར་འགྱུར་ནང་ལོག་ལས་ཨ་ནི། སོགས་ལས་དེའི་དཔོན་པོའི་གོ་གནས་སོགས་ལ་ད་གོ་གནས། སོ་སོ་ད་གོ་གནས་དེ་ཕྱི་ཚོང་བྱེད་ཡ་བཙོང་བ་དང། ཉོས་པ་ཟེར་གི་འདུག་ག་གཅིག་གི་དངུལ་སྤྲད་ད་ཁོ་སྤར་དགོས་དུས་ཡང་ཉོ་དངུལ་སྤྲད་དེ་ཉོ་དགོས་རེད་བ་དེ་ཡིག་ཆ་ཕྱིས་གཅིག་གི་བཙོང་གི་ཡོད་རེད་ཉོས་ཉོ་མཁན་དེ་ཡང་རྗེས་མ་ཁོ་དཔལ་འབྱོར་དེ་ཟ་ཡའི་ཆེད་དུ་བསྐུལ་འོག་དེ་བདག་རང་འཇགས་བྱེད་ཀྱི། ལགས་ལགས་སོ་བྱས་ན་ད་དེ་རིང་ངས་གཏམ་གླེང་ཞལ་པར་གི་ལེ་ཚན་གཙོ་སྐྱོང་བྱེད་ཡག་གི་ལེ་ཚན་མཐའ་མ་དེའི་ནང་ལོག་ལ་ཡ་སྐུ་ཞབས་བྱམས་པ་སྨོན་ལམ་ལགས་ཀྱི་མཉམ་ཞུགས་གནང་པ་མ་ཟད་ཨ་ནི་ཐིག་ངལ་ཡིན་ནས་ལས་ཨ་ནི་ལེ་ཚན་ཁག་མང་པོ་ཅིག་ནང་ལོགས་ཡང་མཉམ་ཞུགས་གནང་བྱས་རྒྱབ་སྐྱོར་གནང་པ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན་ལ་ད་ང་འདི་ནས་ཨ་ནི་ད་རིང་འདི་ནས་ཨ་ནི་རྒྱལ་ཡོན་ལྡན་ཡང་ཡིན། ཨོ་ལ་སི་ཨ་ལི་སན་ཏོ་སི་ལགས་འདས་པའི་ལོ་མང་པོའི་ནང་ང་ཚོ་མཉམ་ལས་བྱས་བྱས་ལྟར་ག་འདྲ། ང་ཚོས་གང་ཐུབ་ཅི་ཐུབ་རེད་ཅིག་དོག་དོག་དེ་ང་ཚོས་བོད་ནང་གནས་ཚུལ་དེ་ག་ཚོད་གོ་ཐོས་ཀྱི་འོས་མ་འདོད་པའི་བརྒྱུད་བསྒྲགས་བྱེད་ཡ་དེ་རེ་བ་བྱས་བསྡད་ཀྱི་ཡོད་རེད་དེ། ད་ནས་ཁྱེད་རང་ཡིན་པ་འདུག་མཉམ་ལས་བྱས་པ་ད་མ་འོངས་པ་ཁྱེད་རང།